ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་བཅོ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་རེས་གཟའ་ཕུར་བུའི་ལས་རིམ་དེ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན།

ལྷན་ཚོགས་སྐབས་དང་བསྟུན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་འགན་རྐང་བཞེས་ཏེ་ཟུར་ཚོགས་ཤིག་བསྐོང་ཚོགས་གནང་བས་ལྷོ་ཤར་ཨེ་ཤ་ཡའི་ཁུལ་གྱི་ཞི་བདེ་ཡོང་ཐབས་ལ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ལམ་སྟོན་གལ་འགངས་ཆེན་པོ་ཡིན་ཅེས་བགྲོ་གླེང་གནང་བའི་སྐོར་སྙན་སྒྲོན་ཞུ་རྒྱུ་དང། དམིགས་བསལ་ལེ་ཚན་ནང་རྒྱ་ནག་ནང་དུ་ཤོག་བུ་དཀར་པོའི་ལས་འགུལ་སྤེལ་ནས་ལོ་འཁོར་དུས་ཚེས་ལ་དྲན་གསོའི་བྱེད་སྒོ་སྐབས། ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ཐོག་གི་འཐབ་ཇུས་ལས་དོན་ཚོགས་ཆུང་གི་ཚོགས་གཙོ Mike Gallagher ཞུ་བས་རྒྱ་ནག་གཞུང་གིས་བཙན་ཤེད་དབང་སྒྱུར་དང་མང་ཚོགས་ལ་དྲག་གནོན་བྱེད་ཀྱི་ཡོད་པ་སོགས་རྒྱ་ནག་གི་བྱ་སྤྱོད་ལ་སྐྱོན་བརྗོད་གནང་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང།

ཐེངས་འདིའི་གསར་འགྱུར་ཁག་གཡུ་སྒྲོན་ནས་སྙན་སྒྲོན་ཞུ་བ་ཡིན། ཨ་མི་རི་ཀའི་གྲོས་ཚོགས་ཀྱི་ཕྱི་དྲིལ་ལས་དོན་ཚོགས་ཆུང་ནང་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་སྐུལ་འདེད་གཏོང་བའི་ཁྲིམས་འཆར་ཨང་ལྔ་བརྒྱ་སུམ་ཅུ་སོ་གསུམ་ལ་རྒྱབ་སྐྱོར་གནང་བར་དབུས་བོད་མིའི་སྒྲིག་འཛུགས་ཀྱིས་དགའ་བསུ་ཞུས་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཉེ་ཆར་ཕྱི་ཟླ་བཅུ་པའི་ཚེས་བཅུ་དྲུག་ནས་ཚེས་ཉི་ཤུ་བར་དེ་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་དུ་འཚམས་གཟིགས་གནང་སྐབས་གྲོས་ཚོགས་གོང་འོག་འཐུས་མི་མང་པོ་དང་མཇལ་འཕྲད་གནང་སྟེ་བོད་དོན་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ལ་རྒྱབ་སྐྱོར་འཚོལ་ཐབས་གནང་བ་མ་ཟད། ཁོང་གི་ངོས་ནས་ཀྱང་ཨ་མི་རི་ཀའི་གྲོས་ཚོགས་ཐོག་ནས་བོད་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་ལ་བཀའ་འཁྲོལ་རྒྱབ་སྐྱོར་ཐོབ་རྒྱུའི་ཐུགས་རེ་ཆེན་པོ་ཡོད་པའི་སྐོར་གསུངས་ཡོད་པ་རེད། ད་དུང་སྲིད་སྐྱོང་མཆོག་གིས། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་དེ་བཞིན་རྒྱ་ནག་ཆ་ཤས་ཡིན་པར་ཤོད་ཀྱི་ཡོད་པ་དེ་ནི་ལོ་རྒྱུས་བདེན་པར་རྫུན་བཟོ་བྱས་པ་ཞིག་ཡིན་ཞིང། ང་ཚོ་བོད་མི་རྣམས་འདས་པའི་ལོ་ངོ་བཅུ་ཕྲག་མང་པོའི་རིང་ལ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་འོག་ཏུ་དཀའ་སྡུག་ཚད་མེད་མྱོང་བཞིན་ཡོད་དེར་བརྟེན་ང་ཚོས་དུས་རྟག་ཏུ་འཚེ་བ་མེད་པ་དང་ཞི་བའི་གྲོས་མོལ་ལམ་ནས་བོད་རྒྱའི་མི་མཐུན་པའི་དཀའ་རྙོག་སེལ་ཐབས་འབད་བརྩོན་ཞུ་བཞིན་ཡོད་ཅེས་དང་ད་དུང་སྲིད་སྐྱོང་མཆོག་གིས། ད་རེས་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཕྱི་དྲིལ་ལས་དོན་ཚོགས་ཆུང་ནང་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་ལ་རྒྱབ་སྐྱོར་གནང་བ་དེ་ཡིས་ཨ་མི་རི་ཀའི་ཕྱོགས་ནས་དུས་རྟག་ཏུ་བོད་རྒྱའི་འབྲེལ་མོལ་ཡོང་ཐབས་ལ་སྐུལ་འདེད་ཤུགས་ཆེ་རུ་གཏོང་ཐུབ་རྒྱུ་ཙམ་མ་ཟད་བོད་ནང་བོད་མི་ཚོའི་འབོད་སྒྲ་མཚོན་ཐུབ་རྒྱུ་ཡིན་ཞེས་གསུངས་འདུག་ད་དུང་ཁོང་གིས། ཁྲིམས་འཆར་དེ་ཡིས་བོད་མིའི་རྩ་དོན་ལ་ཕན་ཐོགས་ཡོང་རྒྱུ་ཙམ་མ་ཡིན་པར་རྒྱལ་སྤྱི་ཁྱོན་ཡོངས་ཀྱི་དམངས་གཙོ་དང་གྲོས་མོལ་ཞི་བདེའི་དམིགས་ཡུལ་བཅས་ལ་རྒྱལ་ཁ་ཆེན་པོ་ཞིག་ཡིན་པར་བརྟེན་ང་ཚོའི་ངོས་ནས་ཁྲིམས་འཆར་དེ་ནི་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ནས་རྒྱབ་སྐྱོར་ཐོབ་རྒྱུ་དང་ཨ་རིའི་སྲིད་འཛིན་མཆོག་ནས་ཁྲིམས་སུ་གཏན་འབེབས་ཡོང་ཐབས་སུ་མཚན་རྟགས་བསྐྱོན་རྒྱུ་ཡིན་པར་ཡིད་ཆེས་བརྟན་པོ་ཡོད་ཅེས་གསུངས་འདུག་ད་རེས་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དགུ་ཉིན་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཕྱི་དྲིལ་ལས་དོན་ཚོགས་ཆུང་ནང་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་བསྐྱར་བཅོས་གནང་བའི་སྐོར་ངོ་སྤྲོད་གནང་སྐབས། ཚོགས་ཆུང་གིས་རྒྱབ་སྐྱོར་གནང་བ་དང་ཆབས་ཅིག་རྒྱབ་གཉེར་གནང་ཡོད་ཅིང། ཁྲིམས་འཆར་དེའི་ནང་རྒྱ་ནག་གཞུང་གིས་བོད་དེ་ལོ་རྒྱུས་ཐོག་ནས་རྒྱ་ནག་ཆ་ཤས་ཡིན་ཚུལ་བརྗོད་བཞིན་ཡོད་པ་དེ་བདེན་པ་མིན་པ་དང། རྒྱ་ནག་གཞུང་གིས་བོད་ཀྱི་ལོ་རྒྱུས་ལ་འཁྱོག་བཤད་དང ྋགོང་ས་ཏཱ་ལའི་བླ་མ་མཆོག་གིས་དབུ་ཁྲིད་པའི་སྒྲིག་འཛུགས་ལ་ལོག་འགྲེལ་བྱེད་བཞིན་པར་ཨ་མི་རི་ཀའི་སྲིད་གཞུང་གིས་ཁ་གཏད་གདོང་ལེན་བྱ་རྒྱུ་ཡིན་པ་སོགས་འཁོད་ཡོད་པ་རེད་འདུག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར། ཕྱི་ཟླ་བཅུ་གཅིག་པའི་ཚེས་ཉེར་བརྒྱད་ནས་སུམ་ཅུ་བར་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་གོ་སྒྲིག་གནང་བའི International Religious Freedom or Belief Alliance Conference ཞེས་པའི་རྒྱལ་སྤྱིའི་ཆོས་དད་རང་དབང་དང་ཡིད་ཆེས་མཐུན་གྲོགས་ལྷན་ཚོགས་ཐེངས་བཞི་པ་ཚོགས་ཡོད་པ་དེའི་ཐོག་ལ་ཅེཀ་སྤྱི་མཐུན་རྒྱལ་ཁབ་རྒྱལ་ས་པ་རག་ནང་ཚོགས་པའི་བློན་ཆེན་ལྷན་ཚོགས་ཐོག

བོད་མིའི་ཆོས་ལུགས་དང་ཆོས་དད་ནི་རྒྱ་ནག་གཞུང་གི་དམ་དྲག་འོག་ཏུ་གནས་བཞིན་ཡོད། འདས་པའི་ལོ་ངོ་བཅུ་ཕྲག་མང་པོ་དེའི་རིང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་མིའི་ཆོས་ལུགས་ཐོག་ལ་ལམ་ལུགས་དང་འཆར་གཞི་ལྡན་པའི་ཐོག་ནས་དྲག་གནོན་བྱེད་ཀྱི་ཡོད་པའི་དམིགས་ཡུལ་དེ་ནི་བོད་མིའི་ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་ཐབས་ཀྱི་སྲིད་བྱུས་ཡིན་ཞིང། རྒྱ་ནག་གཞུང་གིས་བོད་མིའི་ཐུན་མོང་མ་ཡིན་པའི་ཆོས་ལུགས་ཀྱི་རིག་གཞུང་ཕྱུག་པོ་དེ་བཞིན་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆབ་སྲིད་ཀྱི་སྒྲོམ་གཞིའི་ནང་བཅུག་ཐབས་བྱེད་པ་དང། ཆོས་ལུགས་ཀྱི་སྙིང་དོན་རྣམས་དམར་ཤོག་ཚོགས་པའི་ལྟ་གྲུབ་དང་མཐུན་པའི་བསྒྱུར་བཅོས་གཏོང་ཐབས་བྱེད་ཀྱི་ཡོད་པའི་སྐོར་སོགས་གསུངས་ཏེ་རྒྱ་ནག་གཞུང་གིས་བོད་མིའི་ཆོས་ལུགས་ཐོག་ལ་འཛིན་པའི་སྲིད་བྱུས་ལ་སྐྱོན་བརྗོད་གནང་འདུག་ལ། ད་དུང་ཤིང་ཅང་ནང་གི་ཆོས་ལུགས་རང་དབང་མེད་པའི་སྐོར་ལ་ཡང་རྒྱ་ནག་གཞུང་ལ་སྐྱོན་བརྗོད་གནང་འདུག། ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་དྲིལ་ལས་ཁུངས་ཀྱི་གོ་སྒྲིག་འོག་རྒྱལ་ས་པ་རག་ནང་སྐོང་འཚོགས་གནང་བའི་རྒྱལ་སྤྱིའི་རང་བཞིན་ལྡན་པའི་ཆོས་དད་རང་དབང་དང་དར་རྒྱས་ཞེས་པའི་ལྷན་ཚོགས་སྐབས་དང་བསྟུན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་འགན་རྐང་བཞེས་ཏེ་ཟུར་ཚོགས་ཤིག་བསྐོང་ཚོགས་གནང་བས་ལྷོ་ཤར་ཨེ་ཤ་ཡའི་ཁུལ་གྱི་ཞི་བདེ་ཡོང་ཐབས་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ལམ་སྟོན་གལ་འགངས་ཆེན་པོ་ཡིན་ཅེས་བགྲོ་གླེང་མཛད་པའི་སྐོར་ལ་རབ་སྒང་ཚེ་རིང་ཕུན་ཚོགས་ལགས་ཀྱིས་བཏང་གནང་པའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་བ་ཡིན། དེ་ཡང་སྤྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་ཉིན་ཟུར་ཚོགས་གོ་སྒྲིག་གནང་མཁན་ཡོ་རོབ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བཀྲས་མཐོང་དབང་པོ་ལགས་སུ་ཞལ་པར་བརྒྱུད་ཟུར་ཚོགས་གནང་པའི་བརྒྱུད་རིམ་གྱི་ཁྲོད་བཀའ་མོལ་ཇི་བྱུང་དགོས་དོན་ཇི་ཡིན་གྱི་ཐད་བཀའ་འདྲི་ཞུས་པའི་བཀའ་ལན་དུ།
ཚོགས་འདུ་རྩ་བའི་ཆོས་དད་རང་མོས་སྐོར་ལ་ཡིན་པས་ནས་ང་ཚོས་དེ་གོ་སྐབས་བཟས་ནས་རྒྱ་བོད་རང་གི་དགོངས་པ་དེ་མ་བསྡུས་ཞེས་མི་ཚོ་ལ་ངོ་སྤྲོད་ཞུ་ཡ་གི་གོ་སྐབས་དེ་ལེན་པས། ད་རེའི་ཚོགས་འདུ་དེ། ཅེཀ་གཞུང་གིས་ད་རེའི་གི་རྒྱལ་སྤྱིའི་གི་ཚོགས་འདུའི་སྐབས་ཀྱི་དུ་ཅིག་ཟུར་ཚོགས་མང་པོ་ཡོད་རེད་དེའི་ཐོ་གཞུང་ནང་ཡར་ཚུད་དེ་དེ་སྲིད་དུ་གཞུང་འབྲེལ་གྱི་རྣམ་པ་སོར་མི་འབྱེད་ནས་གོ་སྒྲིག་བྱུང་སོང་ཞུ་ཡ།
དེང་སྐབས་འཛམ་གླིང་འདིའི་སྒང་རང་རྒྱལ་གཞན་ཕམ་གྱི་བསམ་བློ་རགས་པ་དར་སྤེལ་བཏང་སྟེ་དམག་འཁྲུག་ལ་བརྟེན་ནས་འགྲོ་བ་མིར་འཇིགས་སྣང་དང་དངངས་སྐྲག་དཀའ་ངལ་བཟོ་བའི་སྐབས་འདིར་འགྲོ་བ་མིའི་སེམས་རྒྱུད་ལ་བྱམས་བརྩེའི་སློབ་གསོ་དང། ཆབས་ཅིག་འཛམ་གླིང་ཞི་བདེའི་དཔལ་ཡོན་གོང་འཕེལ་གཏོང་གནང་མཛད་པོ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་དོན་རྣམས་མུ་མཐུད་སྒྲོག་འགྲེལ་ཞུ་རྒྱུ་དེ་གལ་འགངས་ཆེན་པོ་ཡིན་ཙང་ཐེངས་འདིའི་ལྷན་ཚོགས་ཀྱི་ཟུར་དུ་གོ་སྐབས་བཟུང་སྟེ་དེ་ལྟར་ངོ་སྤྲོད་མཛད་སོང་ཅེས། བསྟན་ཆོས་ལགས་ཀྱིས་ནི་དེ་ཚོགས་འདུའི་ནང་ཞུགས་མཁན་ཚོ་ལ་ནི།

གནད་འགག་རིམ་པས་ཆེར་ཕྱིན་པ་འདི་གསལ་པོ་རེད་ཞུ་ཡ་ཡིན་འཛམ་གླིང་ནང་ལོགས་དམག་དང་བདེ་འཇགས་དེ་ད་གང་བྱས་བདེ་འཇགས་ལ་སྐྱོན་མང་པོ་ཞིག་འགྲོ་གི་རེད་དེ་འདྲའི་འདུག་ག་འདིའི་སྐབས་དེ་རྒྱལ་བ་རིན་པོ་ཆེའི་དགོངས་པ་དེ་དཔེ་བཞིན་ན་ཨེ་ཤ་ཡ་ནང་ལེགས་འགྲུབ་ཐུབ་པ་ན་ང་ཚོ་བོད་པ་གཅིག་པོ་ལ་ཕན་ཐོགས་ཡོད་པ་མ་ཟད་ཨེ་ནི་སོག་པོ་རྒྱ་མི་རྒྱ་གར་ད་ཁྱིམ་མཚེས་རྒྱལ་ཁབ་མཐའ་འཁོར་གྱི་ཁྱིམ་མཚེས་རྒྱལ་ཁབ་ཚང་མ་ལ་ཕན་ཐོགས་ཡོད་པ་ཞིག་གསལ་པོ་རེད་བསམ།
ཟུར་ཚོགས་དེར་ཨ་མི་རི་ཀའི་གཞུང་གིས་བསྐོས་བཞག་མཛད་པའི་བོད་དོན་འབྲེལ་མཐུད་པ་ལྕམ་སྐུ་ཨུ་ཛི་ར་ཛི་ཡར་མཆོག་དང་ནི་ད་ལནྡ་ཀྱི་སྐུ་ཚབ་ལྕམ་སྐུ་ཁྲུའུ་ཤར་མཆོག་མཉམ་ཞུགས་གནང་པའི་ཐོག་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་ལགས་དང་བུ་ཆུང་ཚེ་རིང་ལགས་དེ་མིན་ཏེ་ལོ་རིན་པོ་ཆེ་དང་བྷ་ཐེ་ར་ཧྥུས་མཆོག་དབུ་བཞུགས་ཀྱིས། མ་འོངས་ཨེ་ཤེ་ཡ་ཁུལ་ཞི་བདེ་ཡོང་ཐབས་ལ་གལ་འགངས་ཆེ་ཤོས་དེ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་དགོངས་དོན་སྒྲོག་འགྲེལ་ཞུས་པ་དང་ཆབས་ཅིག་དགོངས་གཞི་ཟབ་མོ་དང་ཡོངས་སུ་མཐུན་པའི་སྒོ་ནས་ཞི་བདེའི་དཔལ་ཡོན་གོང་འཕེལ་གཏོང་ཐབས་ལ་ཕན་ཚུན་དགོངས་འཆར་སྤེལ་རེས་མཛད་འདུག་དེ་བཞིན་ལྷན་ཚོགས་དེར་མཉམ་ཞུགས་གནང་མཁན་ཏེ་ལོ་རིན་པོ་ཆེ་མཆོག་ནས་ཀྱང་ལྷན་ཚོགས་དེར་མཉམ་ཞུགས་གནང་རྒྱུ་བྱུང་བར་ཞེ་དྲག་དགའ་པོ་གནང་གི་འདུག། དེའི་ནང་དུ་ཡང་རྒྱལ་ཁབ་མང་པོ་ཞེ་དྲག་མཉམ་ཞུགས་གནང་བ་མ་ཟད་པའི་གི་ད་དེ་རིང་ངའི་དེ་དབུས་བོད་མིའི་སྒྲིག་འཛུགས་ཀྱི་ད་སྐུ་ཚབ་དོན་གཅོད་ཅིག་ངོ་བོ་ཡིན་པའི་ཐོག་ནས། མདོ་གཏམ་བཤད་བཤད་ཡག་གི་མདོ་སོགས་གོ་སྐབས་གནང་བྱུང། ནི་དེ་ད་ང་འདི་ན་སླེབས་སྟངས་འགྲོ་དེ་ཁོ་རྒྱབ་ལྗོངས་འགྲོ་དེ་ད་ཁོ། འབྲེལ་བ་དེ་བོད་གཅིག་པོ་དང་འབྲེལ་བ་ཡོད་པ་མ་ཟད་པའི་གི་ནི་སོག་ཡུལ་རེད་བདག་ན་གཞན་གྱི་ཨུ་རུ་སུ་ཁྱབ་ཁོངས་ཀྱི་ད་ང་རང་ཚོ་ནང་པ་དང་ད་འདི་ཁོ་འདི་དང་འབྲེལ་བ་ཡོད་པའི་ཐོག་ནས་ནི་ཁོ་ད་གནད་འགག་ཆེན་པོ་ཞིག་མཐོང་བྱས་ནི་དེ་ང་སྐད་བཏང་གནང་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་དགའ་ཚེ་ཕུན་གྱིས་སུད་སི་ནས་ཞུ་གི་ཡོད། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡུ་རོབ་ཀྱི་རྒྱལ་ཁབ་ཨོ་སི་ཀྲེ་ལི་ཡའི་རྒྱལ་ས་ཝི་ཡེ་ན་དུ་འཚམས་གཟིགས་སུ་ཕེབས་ཏེ།

Question and Answer Forum། བྱེད་ཐུབ་སོང། དེ་ནང་ལ་ཡང་སྲིད་སྐྱོང་ཡང། དམིགས་བསལ་གཞོན་སྐྱེས་འདི་ཚོ་ལ་བཀའ་སློབ་ཕེབས་སོང། འོན་ཏེ། བོད་ཀྱི་ལོ་རྒྱུས་དང། ཨ་ནི། བོད་ཀྱི་ཁོར་ཡུག་དང་དེ་ཚོ་ཚང་མ་ཤེས་སོང། Tibet Environment སྐོར་ལ་ཡང།

གཞན་ཡང་བོད་མིའི་མི་འབོར་དང་བོད་ནས་གསར་དུ་ཕེབས་མཁན་ཉུང་དུ་འགྲོ་བཞིན་པའི་སྐོར་སོགས་གསུང་བཤད་གནང་གྲུབ་པའི་རྗེས་མང་ཚོགས་ཁྲོད་ནས་དྲི་བ་གནང་བར་ལན་འདེབས་གསལ་བཤད་གནང་ཡོད་པ་རེད། སྲིད་སྐྱོང་མཆོག་ནས་ཨོས་ཏྲེ་རི་ཡའི་རྒྱལ་ས་ཝེ་ནང་གི་འཚམས་གཟིགས་གྲུབ་སྟེ་ཕྱི་ཚེས་སུམ་ཅུའི་ཉིན་གུང་ཧྥ་རན་སི་རྒྱལ་ས་པེ་རིས་ནང་འཚམས་གཟིགས་སུ་ཕེབས་ཐོན་གནང་ཡོད་པ་རེད་འདུག། དམིགས་བསལ་ལེ་ཚན་ནང་རྒྱ་ནག་ནང་དུ་ཤོག་བུ་དཀར་པོའི་ལས་འགུལ་སྤེལ་ནས་ལོ་འཁོར་དུས་ཚིགས་ལ་དྲན་གསོའི་བྱེད་སྒོ་སྐབས་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ཐོག་གི་འཐབ་ཇུས་ལས་དོན་ཚོགས་ཆུང་གི་ཚོགས་གཙོ Mike Gallagher ཞུ་བས་རྒྱ་ནག་གཞུང་གི་བཙན་ཤེད་དབང་སྒྱུར་དང། མང་ཚོགས་ལ་དྲག་གནོན་བྱེད་ཀྱི་ཡོད་པ་སོགས་རྒྱ་ནག་གི་བྱ་སྤྱོད་ལ་སྐྱོན་བརྗོད་གནང་ཡོད་པའི་སྐོར་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་གནང་གི་རེད། ད་ལྟ་གོང་དུ་གསན་པའི་སྒྲ་འདི་ནི་སྔ་ལོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཕྱི་ཟླ་བཅུ་གཅིག་ནང་རྒྱ་ནག་གཞུང་གིས་ཏོག་དབྱིབས་རིམས་ནད་ཀླད་ཀོར་གྱི་སྲིད་ཇུས་ལ་ཁག་དཀྲི་བྱས་ནས་རྒྱ་ནག་གི་མངའ་འོག་ས་ཁུལ་ཁག་ཏུ་མང་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་མང་ཚོགས་ཐོག་དྲག་གནོན་དང་གདུག་རྩུབ་ཀྱི་བྱ་སྤྱོད་སྤེལ་བཞིན་པར་རྒྱ་ནག་ནང་རྒྱ་ནག་མི་མང་ནས་རྒྱ་ནག་གཞུང་ལ་ངོ་རྒོལ་སྐྱོན་བརྗོད་ཀྱི་ལས་འགུལ་ཤུགས་ཆེ་སྤེལ་བ་དེ་རེད། སྤྱི་ཟླ་བཅུ་གཅིག་ཚེས་ཉི་ཤུ་དགུ་ཉིན་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་གི་ཨ་རི་གྲོས་ཚོགས་ཀྱི་ཚོགས་ཁང་གི་མདུན་ཐང་དུ། ཨ་རི་གྲོས་ཚོགས་ཀྱི་རྒྱ་ནག་ཐོག་གི་ཐབས་བྱུས་ལས་དོན་གནང་མཁན་ཚོགས་ཆུང་གི་ཚོགས་གཙོ་ཨ་རི་གྲོས་ཚོགས་འཐུས་མི་སྐུ་ཞབས Mike Gallagher ལགས་དབུ་བཞུགས་ཐོག་ལས་འགུལ་དེ་སྤེལ་ནས་ལོ་གཅིག་འཁོར་བའི་དུས་ཚིགས་དྲན་གསོ་དང་འབྲེལ་ནས་རྒྱ་ནག་གི་མངའ་འོག་ཏུ་དྲག་གནོན་མྱོང་བཞིན་པའི་མི་རིགས་རྣམས་ལ་གདུང་སེམས་མཉམ་བསྐྱེད་ཞུ་གནང་སོང། སྐབས་དེར་གྲོས་ཚོགས་འཐུས་མི་སྐུ་ཞབས Mike Gallagher ལགས་ཀྱིས་རྒྱ་ནག་ནང་རྒྱ་ནག་དམར་ཤོག་གཞུང་གི་བཙན་ཤེད་དབང་སྒྱུར་དང་མང་ཚོགས་ཐོག་ཞིབ་བཤེར་དང་སྟངས་འཛིན་སོགས་ཚད་ལས་བརྒལ་ཡོད་སྟབས་རྒྱ་ནག་གི་མི་མང་ཚོས་སྐད་འབོད་དང་རྩོད་གླེང་སོགས་ལས་ལྷག་པའི་ཤོག་བུ་དཀར་པོ་སྟོང་པ་གཅིག་འཁྱེར་ཏེ་རྒྱ་ནག་གཞུང་ལ་ངོ་རྒོལ་གྱི་རྣམ་འགྱུར་ཤུགས་ཆེ་སྟོན་ཐུབ་པ་དེ་ནི་རྒྱ་ནག་མི་མང་གི་དངོས་ཡོད་རེ་འདོད་དེ་མཚོན་ཐུབ་ཀྱི་ཡོད་གསུངས་འདུག། ཁོང་གིས་ད་དུང་རྒྱ་ནག་ནང་གི་ཤོག་བུ་དཀར་པོའི་ལས་འགུལ་དེ་ནི་རྒྱ་ནག་མི་མང་ཚོས་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་རྒྱུའི་གསར་གཏོད་ཀྱི་ལས་འགུལ་ཤིག་ཡིན་པ་དང། དེ་ཡང་སྐབས་དེར་ལས་འགུལ་ནང་མཉམ་ཞུགས་གནང་མཁན་མང་པོ་ཞིག་ལ་རྒྱ་ནག་གཞུང་གི་ལྟ་སྲུང་ནན་པོའི་འོག་དང་སུན་གཙེར་བཟོ་བཞིན་ཡོད་པ་མ་ཟད། ཁག་ཅིག་རྒྱ་ནག་གཞུང་གིས་བཙོན་འཇུག་བྱས་ཡོད་པས་ཁོང་རྣམས་ལ་གདུང་སེམས་མཉམ་སྐྱེད་ཡོད་ཅེས་གསུངས་གནང་སོང། གཞི་རྩའི་སྔ་ལོ་རྒྱ་ནག་སྐམ་ས་ཆེན་མོ་ནང་བྱུང་བའི་མང་ཚོགས་ཀྱི་ལས་འགུལ་ཐོག་རྒྱ་ནག་དམར་ཤོག་གཞུང་ནས་རྒྱ་ནག་མི་མང་གི་རང་དབང་དང་ཚེ་སྲོག་ལ་བརྩི་མཐོང་བྱེད་དགོས་པ་སོགས་ཤོག་བུ་དཀར་པོ་སྟོང་པ་རེ་ལག་ཏུ་བཟུང་ནས་ཞི་རྒོལ་གནང་བ་དང་འབྲེལ། ལས་འགུལ་དེར་ཡོངས་གྲགས་སུ་ཤོག་བུ་དཀར་པོའི་ལས་འགུལ་ཞེས་འབོད་བཞིན་འདུག་དེ་ཡང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་གནམ་བདེ་སྒོ་མོའི་ལས་འགུལ་གྱི་རྗེས་ནས་ད་རེས་ཀྱི་ལས་འགུལ་དེ་རྒྱ་ནག་དམར་ཤོག་གཞུང་དང་སྲིད་འཛིན་ངོས་ལེན་མེད་པའི་ལས་འགུལ་ཆེ་ཤོས་ཤིག་ལ་ངོས་འཛིན་བྱེད་ཀྱི་འདུག་གཞི་རྩའི་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཨ་རི་དང་རྒྱ་ནག་ཐོག་གི་ཚོགས་ཆུང་དེ་ནི་སྐུ་ཞབས Kevin McCarthy ལགས་སྔ་ལོ་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོའི་ཐུགས་འགན་བཞེས་མ་ཐག་གསར་འཛུགས་གནང་བའི་ཨ་རི་ཆབ་སྲིད་ཚོགས་པ་གཉིས་ཀའི་འཐུས་མི་ཡོད་པའི་ཚོགས་ཆུང་ཞིག་ཆགས་ཀྱི་ཡོད་པ་དང། ཨ་རི Wisconsin མངའ་སྡེ་ནས་ཡིན་པའི་སྤྱི་མཐུན་ཚོགས་པའི་འཐུས་མི་སྐུ་ཞབས Mike Gallagher ལགས་ཀྱིས་ཚོགས་ཆུང་དེའི་ཚོགས་གཙོའི་ཐུགས་འགན་བཞེས་ཡོད། ད་རེས་རྒྱ་ནག་ནང་ཤོག་བུ་དཀར་པོའི་ལས་འགུལ་སྤེལ་ནས་ལོ་འཁོར་དུས་ཚིགས་ལ་དྲན་གསོའི་བྱེད་སྒོའི་ཐོག་རྒྱ་ནག་དམངས་གཙོ་དོན་གཉེར་བ་དང་ཡུ་གུར་འཐབ་རྩོད་པ། བོད་རང་བཙན་སློབ་ཕྲུག་ཚོགས་པའི་སྐུ་ཚབ་དང་ཧོང་ཀོང་དམངས་གཙོ་དོན་གཉེར་བ་སོགས་ཀྱིས་མཉམ་ཞུགས་གནང་སོང། གནས་ཚུལ་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན། རྒྱ་གར་ལྷོ་ཕྱོགས་གྲོང་ཁྱེར་སྦེང་ལོར་གྱི་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་གི་ནང་དུ་ཐེངས་དང་པོའི་འབུམ་རམས་པ་བསླབ་པ་མཐར་སོན་པ་བདུན་བྱུང་བ་རྣམས་ཀྱི་དཔྱད་རྩོམ་རིམ་པས་པར་སྐྲུན་གྱིས་འགྲེམས་སྤེལ་གནང་རྒྱུ་ཡིན་པའི་སྐོར་ལ་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་བ་ཡིན། སྦེང་ལོར་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་གི་ནང་དུ་ཐེངས་དང་པོ་འབུམ་རམས་པའི་བསླབ་པ་མཐར་སོན་པ་བདུན་བྱུང་བ་རྣམས་ལ་བསླབ་པ་མཐར་སོན་གྱི་ཕྱག་འཁྱེར་གནང་བའི་རྟེན་འབྲེལ་མཛད་སྒོ་ཚོགས་གནང་སོང། དེ་སྔ་བོད་མིའི་སྤྱི་ཚོགས་ཀྱི་ནང་ཤེས་ཡོན་དང་འབྲེལ་བའི་ཞབས་ཞུ་བསྒྲུབས་གནང་མཁན་སྐྱ་སེར་བདུན་ནས་རྒྱ་གར་ལྷོ་ཕྱོགས། སྦེང་ལོར་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་གི་ནང་དུ་ཐེངས་དང་པོ། དེང་དུས་དང་མཐུན་པར་འབུམ་རམས་པ་ལོ་བཞིའི་རིང་སློབ་གཉེར་གྱི་ལས་བྱ་ཁག་གྲུབ་སྟེ། འདི་ཚེས་སུམ་ཅུ་ཉིན་སྦེང་ལོར་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་གི་ནང་དུ་སྦེང་ལོར་གཙུག་ལག་སློབ་ཁང་གི་རྒྱུགས་ཞིབ་པ། རིག་འབྱུང Srinivas དང་བོད་ཕྲུག་ཁྱིམ་སྡེའི་སྤྱི་ཁྱབ་འགན་འཛིན། བསོད་ནམས་སྲི་གཅོད་ལགས་ཀྱིས་གཙོས་པའི་འབུམ་རམས་པའི་ལས་བྱ་དང་འབྲེལ་ཡོད་མི་སྣ་དང། དེ་བཞིན་མཐོ་སློབ་ཁང་གི་འཛིན་སྐྱོང་དང་ལས་སློབ་རྣམས་མཉམ་ཞུགས་ཀྱིས་འབུམ་རམས་པའི་བསླབ་པ་མཐར་སོན་པ་རྣམས་ལ། འཕྲལ་སེལ་ཕྱག་འཁྱེར་གནང་བའི་རྟེན་འབྲེལ་མཛད་སྒོ་ཚོགས་གནང་སོང་ལ། སྐབས་དེར་མཐོ་སློབ་ཁང་དེའི་འཛིན་སྐྱོང་འགན་འཛིན་དགེ་བཤེས་བློ་བཟང་རྒྱལ་མཚན་ལགས་ནས་འདི་ག་རླུང་འཕྲིན་ཁང་ལ་གསུངས་ན། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་དང་སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་ལགས་ཀྱིས་གཙོས་པའི་འབྲེལ་ཡོད་རྣམ་པའི་སྐུ་ལས་བསྐྱོན་པ་ལ་བརྟེན་ནས་སྔོན་འགྲོ་ནས་བཟུང་འབུམ་རམས་པའི་བར་བསླབ་པ་མཐར་སོན་བྱུང་བ་ལ་དགའ་སྤོབས་སྐྱེ་འོས་པ་ཞིག་ཡིན་པ་གསུང་གནང་བྱུང། གཙོ་བོ་བོད་རྒྱལ་ཨ་མ་ལྷ་བྱང་དགོན་ཆོག་ཚེ་གི་དགོངས་གཞི་དང་ཨ་ནི་ད་གཅིག་ཕུགས་འདུན་དེ་ད་དེ་རིང་གཞི་ནས་མངོན་དུ་གྱུར་སོང་བསམ་པའི་ཆེད་ང་ཚོ་ཚོར་ཤུགས་ཆེན་པོ་བྱུང་དེ་ག་ནང་བཞིན་བོད་ཁྱིམ་གྱི་ངོས་ནས་ཡིན་ན་ད་གཅིག་བོད་པའི་ཆོས་དང་རིག་གཞུང་ཐོག་ལ་དམིགས་བསལ་སྐུ་ངལ་བསྐྱོན་ནས་ང་ཚོ་གཅིག་ཐོག་མར་ལ་ང་ཚོ་དམའ་རིམ་གཞི་རིམ་འོག་མའི་འཛིན་གྲྭ་གི་སློབ་ཚན་ཚང་མ་བོད་སྐད་ཐོག་ལ་བསྒྱུར་ནས་སློབ་ཁྲིད་བྱེད་ཐུབ་ཡག་གི་ཆ་རྐྱེན་བྱུང་བ་རེད་ད། དེ Bangalore University གྱི་ངོས་འཛིན་ཡོད་པའི་ཐོག་ནས་བོད་ཡིག་གི་ཐོག་ལ BA། MA། PHD། བར་དུ་བསྐྱལ་ཐུབ་པ་འདིས་ད་གང་ལྟར་སྐད་གཅིག་དྲུག PHD ཟེར་གྱི་གནས་བབ་བར་དུ་བོད་ཁྱིམ་གྱི་དེ་གཅིག་ཕྱག་ལས་ཤིག་གནང་ཐུབ་ནས་དེ་རིང་ཟིན་ཐོས་བྱུང་བས་དེ་འདི་དངོས་གནས་དྲང་གནས་ཅིག་ག་བབ་ཆེ་བ་བྱས་ནའང་ལོ་རྒྱུས་ཀྱི་ཟིན་ཐོ་གསར་པ་ཆགས་ཀྱི་ཡོད་བསམ་པས་ང་ཚོ་དེ་འདྲའི་དགའ་བ་དང་སྤོབས་པ་ཆེན་པོ་ཡོད་ཞེས། ད་ལན་འབུམ་རམས་པའི་ཕྱག་འཁྱེར་བཞེས་མཁན་གོང་ས་དགའ་ལྡན་ཕོ་བྲང་ཡིག་ཚང་གི་དགེ་བཤེས་རོང་པོ་བློ་བཟང་སྙན་གྲགས་ལགས་ནས། རླུང་སེམས་ཕྲ་མོ་ལ་བརྟེན་ནས་བཏགས་པའི་ང་ཙམ་གྱི་བདག་ལ་དཔྱད་པ་དང། དེ་བཞིན་ས་རཱ་མཐོ་སློབ་ཀྱི་སློབ་དགེ་རྒན་བསོད་ནམས་རྒྱལ་མཚན་ལགས་ནས་རྒྱལ་དབང་སྐུ་ཕྲེང་རིམ་བྱོན་དང། མན་ཇུ་གོང་མའི་བར་གྱི་འབྲེལ་བའི་གནས་བབ་ཀྱི་འཕོ་འགྱུར་ལ་དཔྱད་པ་དང། ས་རཱ་མཐོ་སློབ་ཀྱི་ལོ་རྒྱུས་སློབ་དཔོན་ཚེ་དབང་སྟོབས་ལགས་ནས་རྭ་སྟག་གཉིས་ཀྱི་དོན་རྐྱེན་དང། བོད་བསྟན་སྲིད་གཉན་འཕྲང་ཅན་གྱི་ལོ་ངོ་བཅུ་བདུན་ཆུད་ཟོས་ཤོར་བའི་གནད་དོན་ལ་དཔྱད་པ་གནང་ཡོད་ཅིང། ཁོང་གིས་གསུང་ཡ་ལ་ཁོང་སློབ་སྦྱོང་ལ་དོན་གཉེར་ཡོད་པ་གཞིར་བཟུང་གིས་འབུམ་རམས་པའི་སློབ་གཉེར་ནང་ཞུགས་པ་མ་ཟད། སློབ་གཉེར་བ་གཞན་རྣམས་ལ་མིག་དཔེ་སྟོན་ཐབས་གནང་བཞིན་པ་གསུང་གནང་བྱུང། ཀྱི་ཅིག་ཅིག Doctor ལེན་ཡ་དེ་ཁོ་རྒྱལ་སྤྱིའི་ཐོག་ནས་ག་རེ་ཟེར་ན་ཡོངས་གྲགས་ཀྱི་ཅིག་ཅིག་ཁས་ལེན་ཡོད་པའི་གི་ཅིག་ཅིག་གནས་ཚད་ཅིག་ཡིན་པ་སོང་ཙང་ད་རྗེས་ལ་ནི་ང་ཚོའི་གི་སློབ་གཉེར་ཁང་ཡིན་ན་རེད་ངའི་འོག་ལ་ག་རེ་ཟེར་ན་ད་སློབ་སྦྱོང་བྱེད་མི་ཡོད་པ་ན་དེ་ཚོ་སློབ་སྦྱོང་བྱས་ཚར་བའི་རྗེས་ལ་ནི་ག་རེ་ཟེར་ན་སློབ་གཉེར་ཚད་དང་ལྡན་པ་ཞིག་ཡོང་ཡ་ལ་ཕན་ཐོགས་ཡོད་པ་རེད་བསམ་བསམ་ང་རང་གིས་ཅིག་དམིགས་ཡུལ་དེ་འདྲ་བྱེད་དགོས་གཉིས་ནས་ད་ངས་གཞི་རྩའི་ང་ད་ག་རེ་ཟེར་ན་ད་དགེ་རྒན་བྱས་བྱས་ཡུན་རིང་པོ་ཞིག་རེད་དེ་ད་འབུམ་རམས་པ་བྱེད་དགོས་རྒྱུ་མཚན་གཅིག་ང་ལ་མིག་དཔེ་བལྟས་རྗེས་ང་རང་ཚོའི་གི་སློབ་གཉེར་བ་མང་པོ་ཅིག་དང་ང་དང་ང་འདྲ་བ་མང་པོ་ཅིག་གིས་མུ་མཐུད་ཅིག་སློབ་སྦྱོང་གི་ཐོག་ལ་རིགས་གཅིག་རྐང་གཅིག་ཤུགས་རྒྱག་ཐུབ་ཡས་གི་མིག་དཔེ་བལྟས་རྗེས་ད་ཕྲུ་གུ་གཉིས་གསུམ་ཅིག་ང་རང་ལ་མིག་དཔེ་བལྟས་བྱུང་བས་ན་ད་དེ་ངས་གི་དམིགས་ཡུལ་ས་དང་མ་ས་ན་སྒྲུབ་པ་ལ་བརྩི་གི་ཡོད། དེ་བཞིན་ཡང་འབུམ་རམས་པའི་ཕྱག་འཁྱེར་བཞེས་མཁན་ནོར་གླིང་མཐོ་སློབ་ཀྱི་སློབ་སྤྱི་ཟུར་པ་སྨན་ཤར་བློ་དོན་ལགས་ནས་ཐང་བོད་ཀྱི་འབྲེལ་བའི་གནས་བབ་ལ་ཞིབ་འཇུག་གནང་བ་དང། སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གི་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས་བརྡ་འཕྲིན་གྱི་དུས་རབས་དང་མཐུན་པའི་བོད་ཀྱི་དཔེ་མཛོད་རིག་པའི་འཛིན་སྐྱོང་ལམ་ལུགས་ལ་དཔྱད་པ་གནང་འདུག་ཅིང། ཁོང་གིས་གསུང་ཡ་ལ་ད་ལན་འབུམ་རམས་པ་ཐོན་མཁན་ཚང་མའི་དཔྱད་རྩོམ་རྣམས་ཕན་ཐོགས་ངེས་ཅན་ཞིག་ཡོང་རྒྱུ་ཡིན་པ་མ་ཟད། ད་བར་བོད་མིའི་སྤྱི་ཚོགས་ནང་དཔེ་མཛོད་རིག་པའི་ཐོག་དམིགས་བསལ་བྱས་ཏེ་མེད་དུས། ཁོང་གི་དཔྱད་རྩོམ་དེ་ཕན་ཐོགས་ཡོང་རྒྱུ་ཡིན་པ་གསུངས་གནང་བྱུང། བོད་ཀྱི་དཔེ་མཛོད་ཚན་རིག་ཚད་ལྡན་དག་དཔེ་མཛོད་རིག་པའི་སྒང་ལ་འདུག་སློབ་སྦྱོང་བྱས་བྱས་འདུག་ཟེར་ད། འདིའི་ལོ་བཞི་གི་ནང་ལོགས་ལ་ད་རྩོམ་ཤོག་དེ་ཆ་ཚང་འབྲི་ཡ་ཅིག་བྱུང་སོང། ཨ་ནི་ད་དེ་ང་རང་གིས་གཅིག་ནས་སྒམ་གི་རེད་ཨ་ནི་གཉིས་ནས་མ་འོངས་པ་ལ་ད་ང་ཚོས་དེ། བོད་ཀྱི་ད Digital Library ཆེན་པོ་ཞིག་བཟོ་བའི་ང་ཚོས་ད་ལས་གཞི་འགོ་བཙུགས་ཚར་བ་རེད་ལ་ད་འདིའི། སྔོན་འགྲོའི་ཆ་རྐྱེན་འདྲ་བོ་བྱས་བྱས་ཨ་ནི་ང་རང་སྒེར་ངོས་ནས་ན་འདི་འདྲའི་ཅིག་ད Digital Library ཟེར་བའི་རེད་པ་ཁོ་གྲངས་འཛིན་གྱི་དཔེ་མཛོད་ཟེར་བ་དེ་ཨ་ནི་ཁོ་རྒྱབ་ལྗོངས་ཀྱི་གཞུང་ལུགས་ཡིན་ན་རེད་འཕྲུལ་ལས་ཡིན་ན་རེད་ད་ག་རེ་ཡིན་ན་ད་འདིའི་གི་བརྒྱུད་རིམ་དེ་ཕན་ཐོགས་པ་ཞེ་པོ་བྱུང་ལ་ཨ་ནི་མ་འོངས་པ་ཅིག་ལོ་ཤས་ཀྱི་ནང་ལོགས་ལ་ཡང་ཨ་ནི་བོད་མི་རིགས་ལ་དེ་འདྲའི་ད་ང་རང་གི་ཞིབ་འཇུག་བྱས་པའི་གྲུབ་འབྲས་དེ་ཏན་ཏན་ཕན་ཐོགས་ཆེན་པོ་བྱེད་ཀྱི་རེད་བསམ་གྱི་འདུག་ནའོ།
དེ་མིན་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་གི་སློབ་དགེ་དཀོན་མཆོག་ལགས་ནས་རྗེ་ཙོང་ཁ་པའི་སྙན་ངག་ཞིབ་འཇུག་གནང་བ་དང། ཕྱོགས་མཚུངས་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་གི་སློབ་དགེ་བློ་བཟང་དངོས་གྲུབ་ལགས་ནས་གཞུང་ལུགས་དང་ལག་ལེན་ཟུང་འབྲེལ་གྱི་མིང་གཞིའི་སྒོ་ནས་བྱ་ཚིག་སྒྲུབ་ཚུལ་ལ་དཔྱད་པ་གནང་འདུག་ཅིང། ཁོང་གིས་འབུམ་རམས་པ་གནང་ཡས་དེ་ནི་སྤྱི་སྒེར་གཉིས་ལ་ཕན་པའི་སླད་དུ་གནང་བ་བཞིན་པར་གསུངས་གནང་བྱུང། ལགས་རེད་ད་ལྟའི་ང་ཚོ་མཐོ་སློབ་ཅིག་ལ་ཆ་མཚོན་པ་ཡིན་ན་དེའི་གི་ཆ་རྐྱེན་ནང་ལོགས་ལ་ཨ་ནེ་ང་རང་ཚོ་འབུམ་རམས་པ་ཡར་ཐོན་པ་དགོས་ཀྱི་ཡོད་རེད་དེ་འདྲས་ཡིན་པ་ཡིན་དུས་ཡང་ཅིག་དེའི་ཐོག་ནས་མཐོ་སློབ་སྤྱི་ལ་ཕན་གྱི་རེད་བསམ་གྱི་འདུག་རོགས་ལ། སྒོར་ཇི་ཙམ་གྱི་འབུམ་རམས་པ་མང་ང་ཡོད་བ་དེའི་ཚོད་ཀྱིས་སློབ་གྲྭ་དེ་གི་ཡང་སྒོར་མཐུན་རྐྱེན་གྱི་ཆགས་འགྲོ་གི་བ་རེད། ཨ་ནི་ང་རང་སྒེར་གྱི་འདྲ་བོ་ཅིག་ཆ་བཞག་ཡིན་ན་ད་ལས་ཀ་བྱས་བ་དང་གཅིག་པ་རེད་དེ་ཡིན་པ་ཡིན་ན་ཡང་དེ་ཡང་མིང་བྱང་དེའི་ཐོག་ནས་ཡང་ཅིག་ལས་ཀ་འདྲ་བོ་ཅིག་བྱས་བ་ཡིན་ན་ཏོག་ཙེ་ནུས་པ་ཤུགས་ཆེ་འདྲ་བོ་དང་ཡང། ཁོ་སྤྱི་ཚོགས་ཀྱི་ལྟ་སྟངས་ནས་རེད་ང་རང་སྒེར་གྱི་ཡིན་ན་ཡང་ད་དེ་ཤུགས་འདྲ་བོ་ཅིག་བྱས་བ་ཡིན་ན་དེའི་ཐོག་ནས་ཡང་ཅིག་མིང་བྱང་དེའི་ཐོག་ནས་ཏོག་ཙེ་ལས་ཀ། རླབས་ཆེ་བ་བྱེད་ཐུབ་ཡ་འདྲ་བོ་དང། ཤུགས་ཆེ་བ་བྱེད་ཐུབ་ཡ་དེ་འདྲའི་འདྲ་བོ་ཞིག་གི་ཡོང་གི་རེད་བསམ་བསམ། བེང་ལོར་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་དེ་ནི་ཕྱི་ལོ་ཉིས་སྟོང་དྲུག་ལོར། མཐོ་སློབ་ཁང་དེ་འཛུགས་སྐྲུན་བྱ་རྒྱུར་གོང་ས་མཆོག་ནས་མ་དངུལ་ས་བོན། གསོལ་སྩལ་བཀའ་དྲིན་ཆེ་གནང་མཛད་པ་དང་སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་ལགས་ཀྱིས་གཙོས་པའི་འབྲེལ་ཡོད་རྣམ་པའི་སྐུ་ལས་བསྐྱོན་པ་ལ་བརྟེན་ནས་མཐོ་སློབ་ཁང་དེའི་འཛུགས་སྐྲུན་གནང་སྟེ་གཙོ་བོ་བོད་ཕྲུག་ཚོར་འཛིན་རིམ་བཅུ་གཉིས་ཐོན་པའི་རྗེས་སུ་བོད་པའི་ཆོས་དང་རིག་གཞུང་སྐད་ཡིག་ལ་སློབ་སྦྱོང་སྤྲད་ཆེད་མཐོ་སློབ་ཁང་དེ་གསར་འཛུགས་གནང་བ་བཞིན་པ་དང། མཐོ་སློབ་ཁང་དེ་རིམ་པས་མཱི་སུར་གཙུག་ལག་སློབ་ཁང་དང་དེ་རྗེས་བེང་ལོར་གཙུག་ལག་སློབ་ཁང་གི་ཁོངས་གཏོགས་ངོས་འཛིན་ཡོད་པ་ཆགས་ཏེ་ད་བར་མཐོ་སློབ་དེ་ནས་གནའ་དེང་གཉིས་ཀའི་ཤེས་ཡོན་ལ་བསླབ་པ་མཐར་སོན་བྱུང་བའི་སློབ་མ་བརྒྱད་བརྒྱ་ཙམ་ཞིག་བྱུང་ཡོད་པ་རེད་འདུག། ད་ཉིས་སྟོང་བཅུ་གསུམ་ནས་བྱས་ནས་ངོས་འཛིན་ཡོད་པའི་མཐོ་སློབ་ཅིག་ཆགས་པའི་ཤུལ་ལ་ཡར་ང་ཚོ་སློབ་ཐོན་བྱུང་བ་དེ་ད་མེ་སོ University འོག་ལ་ཕལ་ཆེར་སློབ་ཕྲུག་ལྔ་བརྒྱ་ཞིག་ཐོན་ཡོད་རེད་དེ་ག་ནང་བཞིན་གཅིག་གིས་ད་ལྟ་འདིར Bangalore University འོག་ལ་ཕྲུ་གུ་ཕལ་ཆེར་སུམ་བརྒྱ་ཡས་མས་ཞིག་ཐོན་ཡོད་རེད་སུམ་བརྒྱ་ཡས་མས་ཞིག་ཐོན་བྱས་གང་ལྟར་ཐོན་པའི་ཕྲུ་གུ་བརྒྱད་བརྒྱ་ལྷག་ཙམ་ཅིག་ལ་ང་ཚོ་དེའི་མཐོ་རིམ་གྱི་ལག་འཁྱེར་ཕུལ་ཐུབ་པ་དང་ངོས་འཛིན་ཐོབ་ཐུབ་པ་དེ་འདྲ་བྱུང་ཡོད་རེད་ཞུ་ཡི། ཨ་ནི་དེའི་ནང་རིག་ཚན་མི་འདྲ་བ་མང་པོ་ཡོད་རེད་ད་ལྟ། གཅིག Regular སྡེ་ཚན་ཡིན་ན་བི་ཨེ་བི་ཁོམ་བི་སི་ཨེ་བི་མེ་ཡོད་དེ་ཡོད་དེ་རེད་ཨ་ནི་བོད་ཡིག་གི། ཉེ་བའི་གཙུག་ལག་རབ་འབྱམས་གཙུག་ལག་རབ་འབྱམས་འབུམ་རམས་པ་དུག་ཅེས་བྱས་སྡེ་ཚན་མི་འདྲ་བ། ཨ་གཉིས་ཀྱི་ཐོག་ནས་རིམ་པ་ཐོན་སྟངས་དེ་འདྲ་བྱས། ད་ལྟའི་ཆར་མཐོ་སློབ་འདིའི་ནང་ཁྱོན་བསྡོམས་པའི་སློབ་མ་སུམ་བརྒྱ་མ་ཟིན་ཙམ་ཞིག་ཡོད་པ་རེད་འདུག་ལ། མཐོ་སློབ་འདིའི་ནང་གནའ་དེང་གཉིས་ཀའི་ཤེས་ཡོན་སློབ་སྦྱོང་གནང་གི་ཡོད་པ་རེད་འདུག

ཐེངས་འདིའི་བཅར་འདྲི་ལེ་ཚན་ནང་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བརྒྱད་ཉིན་ཡོ་རོབ་ཨོ་སི་ཊི་རི་ཡའི་གྲོང་ཁྱེར་ཝེ་ན་གྲོང་སྡེ་ལྷན་ཚོགས་ཀྱི་འཐུས་མི་ལྕམ་ཌོ་ལོ་རེ་བྷ་ཀོ་མཆོག་ནས་འགན་འཁུར་བཞེས་ཏེ་རྒྱ་ནག་གཞུང་གི་འོག་ཏུ་བོད་ནང་བོད་མི་ཚོར་འགྲོ་བ་མིའི་ཐོབ་ཐང་མེད་པ་དང་བོད་མིའི་ངོ་བོ་རྩ་བརླག་གཏོང་ཆེད་དུ་དམིགས་པའི་གཏན་འཇགས་སློབ་གྲྭ་ཁག་བཙུགས་པར་སྐྱོན་བརྗོད་ཀྱི་གྲོས་ཆོད་ཅིག་བསྣམས་ཕེབས་པར་ཝེ་ན་གྲོང་སྡེ་ལྷན་ཚོགས་ཀྱིས་སྤྱི་མོས་ཀྱིས་རྒྱབ་སྐྱོར་གནང་བའི་སྐོར་ལ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་མཁའ་འགྲོ་དབྱངས་འཛོམས་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། དེ་རིང་གི་ལེ་ཚན་འདིའི་ནང་ལ་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བརྒྱད་ཉིན་ཡོ་རོབ་ཨོ་སི་ཊི་རི་ཡ་གྲོང་ཁྱེར་ཝེ་ན་ཡ་གྲོང་སྡེ་ལྷན་ཚོགས་ཀྱི་འཐུས་མི་ལྕམ Dolores Bakos། ནས་འགན་འཁུར་ཁྲིད་སྟོན་བྱས་ཏེ་རྒྱ་ནག་གཞུང་གི་འོག་བོད་ནང་གི་བོད་མི་ཚོར་འགྲོ་བ་མིའི་ཐོབ་ཐང་མེད་པ། བོད་མིའི་ངོ་བོ་རྩ་བརླག་གཏོང་བྱེད་ཀྱི་གཏན་ཆགས་སློབ་གྲྭ་ཁག་བཙུགས་པར་སྐྱོན་བརྗོད་ཀྱིས་དེ་དག་སྲུང་སྐྱོབ་བྱེད་རྒྱུའི་སྐོར་གྱི་གྲོས་ཆོད་ཅིག་བསྣམས་ཕེབས་པར་གྲོང་སྡེ་ལྷན་ཚོགས་སྤྱི་མོས་ཀྱིས་རྒྱབ་སྐྱོར་གནང་འདུག་གྲོས་ཆོད་དེའི་ནང་རྒྱ་ནག་གཞུང་གིས་གཏན་ཆགས་སློབ་གྲྭའི་ཐབས་བྱུས་དེ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་བྱིས་པའི་ཐོབ་ཐང་གི་གྲོས་མཐུན་ཡིག་ཆའི་ནང་གི་དོན་ཚན་ཁག་དང་འགལ་ཡོད་པའི་གསལ་སྟོན་གནང་ཡོད་ཅིང།

ཆབ་སྲིད་ཐོག་ནས་སྤྱིར་བཏང་གི་ཨེ་གཅིག Austria སྤྱིར་བཏང་གི neutral neutral country ལས་རོ་ལུས་ཏང་ཚོ་ཁ་ལས་པའི།
ང་ཚོས་ད་སོ་སོ་རྒྱལ་ཁབ་སོ་སོ་དེ་བཞིན་པ་དང་འདི་གི་ཕྱོགས་མེད་བཞིན་ནོ།
ང་འོང། དེ་ཡིན་དུས་ཙམ་པ་ལ་ད་ཡིན་ནའི་ཡང་ད་བོད་པའི་གི་ད་ལ་ཡི་ལས་དཀའ་ལས་ཁག་པོ། ཁག་པོ་རེད་ལབ་ན་དཀའ་ལས་ཁ་རེ་ཁག་པོ་ཡིན་གྱི་འགྲོ་ཡང་མཚམས་མཚམས་དཀའ་ལས་ཁག་པོ་མ་རེད་ལབ་ན་ཡང་ཁོ་རང་ཚོ་བྱེད་སྙིང་བྲོ་བ་ཅིག་བྱེད་དུས་ཙམ་པ་ལ་འདི་ཡང་ད་ལྟ་གཏན་གཏན་ལབ་ཤེས་ནི་མི་འདུག་ཨང་སྤྱིར་བཏང་གི་རིན་པོ་ཆེ་དགུང་ལོ་བགྲེས་པོ་བྱས་ཨ་ནི་རིན་པོ་ཆེ་ལ་ད་ལྟ་ཕྱི་རྒྱལ་གྱི་སྡིངས་ཆ་ཁག་ལ་སྡིངས་ཆ་ཁག་ལ་ཕེབས་མ་ཐུབ་དུས་ཙམ་པ་ལ་ཨ་ནི་རང་བཞིན་གྱི་ཅིག་གྱོང་ཅིག་ད་ལྟ་བརྒྱ་ཆ་བརྒྱ་ཐམ་པ་ཅིག་རེད་ཤག་ཡིན་དུས་ཙམ་པ་ལ་ཨ་ནི་ཡིན་ནའི་ཡང་ང་རང་ཚོ་གི་ཨ་ནི་ད་བྷི་ཡ་གི་བརྒྱུད་ནས་ང་རང་ཚོ་གི་འབོད་སྐུལ་ག་ཚོད་ཞུ་ཐུབ་ཐུབ་ཞུ་གཏུག་ག་ཚོད་ཞུ་ཐུབ་ཐུབ་ཅིག་ང་ཚོ་དེ་འདྲ་ཞུས་དང་ཞུ་བཞིན།
དེ་ནས་ཉིས་སྟོང་བདུན་ལོར་ཡོ་རོབ་ཨོ་སི་ཊི་རི་ཡ་གི་ད་གྲོང་ཁྱེར་ཝེ་ནི་ཡ་གྲོང་སྡེ་ལྷན་ཚོགས་ཀྱིས་བོད་རྒྱ་གྲོས་མོལ་སྐོར་ལ་རྒྱབ་སྐྱོར་གྱི་གྲོས་ཆོད་ཅིག་བཞག་པ་ནས་བཟུང་ད་རེས་ཀྱི་གྲོས་ཆོད་དེ་ནི་ལོ་བཅུ་དྲུག་ཙམ་གྱི་རྗེས་ལ་བོད་ཀྱི་གནད་དོན་ཐད་ལ་གྲོས་ཆོད་བཞག་པ་ཆགས་ཀྱི་འདུག་ད་བར་དེ་འདྲའི་འགོར་ཡུན་རིང་པོ་ཆགས་དགོས་ཀྱི་རྒྱུ་རྐྱེན་ག་རེ་གཟིགས་ཀྱི་འདུག།
དེ་ནས་དང་པོ་ཉིད་ལ་འདི་ཅིག་ཤིག་གསལ་བཤད་བྱས་ན་བཟང་ད་ལྟ་ང་ཚོའི་གི་གྲོས་ཚོགས་ཆུང་བ་ནང་ལོགས་ལ local ནང་ཐེངས་མ་དང་པོ་བོད་པའི་གནད་དོན་ནང་ལ་བཀའ་མོལ་གནང་མཁན་དེ་ཐེངས་མ་དང་པོར་ཨ་ནི་གྲོས་ཚོགས་ཆེ་བ་ནང་ལ་ཨ་ནི་ཉིས་སྟོང་བདུན་ནང་ལོགས་ལ་ཐེངས་མ་བཀའ་མོལ་བཀའ་མོལ་ཅིག་གནང་རེད་ད་ག་རང་ད་དེ་པེ་ཅིང་ཨོ་ལིམ་པིག་གི་རྩེད་འགྲན་གྱི་སྐབས་སུ་རེད་ཨ་ནི་དེའི་རྗེས་ལ་ད་ལོ་བཅུ་དྲུག་གི་རྗེས་ལ་ཐེངས་མ་དང་པོ་འདྲ་པོ་ཅིག་ཆགས་བསྡད་རེད in general ལ་ཡོད་པ་ང་རང་ཚོ་དབྱིན་ཇི་སྐད་ལ་མ་གསོན་ན། ལོ།
ཨ་ལེ་ལོ།
ལོ་དེ་ཡིན་དུས་ཙམ་པ། ལའོ། ད་ད་ལྟ་དེ་ཐེངས་མ་དང་པོ་འདྲ་པོ་ཅིག་ཆགས་བསྡད་རེད་ད་ལྟ་ཁྱེད་རང་གིས་གསུངས་པ་ནང་བཞིན་རེད་ད། དེ་འདྲའི་རྒྱུན་རིང་པོ་ཅིག་རྗེས་ལ་དེ་ག་འདྲས་སུ་དེ་ན་ལ་ནི། ད་ཁྱེད་རང་གིས་བོད་པའི་ནང་ལོགས་ལ་སྐབས་དེར་ཆ་ཚང་ལངས་བྱས་བསྡད་ཀྱི་རེད་དཔའ་བོ་དཔའ་མོ་ཆ་ཚང་ལམ་ཁར་ཐོན་བསྡད་ཀྱི་རེད་ཨ་ནི་བྱེད་ངེས་དེ་ཀྱི་ལ་ཅིག། ཅིག་སྐྱོན་བརྫིས་བརྩི་བའི་ལོར་ཟུག་པ་དང་ནི་མི་རང་བཞིན་གྱི་ཅིག་སེམས་ཤུགས་ཆག་འགྲོ་གི་འདུག་དེ་ཅིག་ད་ད་ག་རང་གོམས་རྒྱུ་དང་ནི་གཉིས་ནས་ནི་སྐྱོ་ངས་དེའི་སྔོན་ལ་ཞུས་པ་ནང་བཞིན་རེད་རྒྱལ་བ་རིན་པོ་ཆེ་ལགས་ཅིག་རྒྱལ་ཁབ་སྡིངས་ཆ་ལ་ཅིག་མ་ཕེབས་དུས་ཙམ་པ་ལ་ནི། དེའི་ལྷག་བསམ། བོད་དོན་གྱི་རྩ་དོན་གྱི་སྒང་ལ་སྐད་ཆ། ཅིག་རང་བཞིན་གྱི་སྐད་ཆ་གླེང་ཡ་དེ་གླེང་མོལ་ལས་ཡ་དེ་མ་མྱོང་རུང་མ་ཤེས་ན་ཆེ་དྲོ་དག་འགྲུག་མི་འདུག་བསམ་ཞོན།
ཨང། དེ་ནས་ད་ཨང་ད་བྷེ་ནི་ཡ་གྲོང་གི་སྲིད་གཞུང་གིས་རྒྱ་ནག་གཞུང་གིས་བོད་ནང་ལ་ད་གཏན་འཇགས་སློབ་གྲྭ་བཙུགས་པའི་གནད་དོན་འདི་མཉམ་འབྲེལ་རྒྱལ་ཚོགས་ཀྱི་བྱིས་པའི་ཐོབ་ཐང་གི་གྲོས་མཐུན་ཡིག་ཆའི་ནང་གི་དོན་ཚན་ཁག་དང་འགལ་ཡོད་པ་གསལ་སྟོན་གནང་འདུག་དེའི་ཐོག་ལ་ད་ཡུ་ཨེན་ད་མཉམ་འབྲེལ་རྒྱལ་ཚོགས་ཞུགས་རུ་འོང་དེ་དང་ད་ཡོ་རོབ་གྲོས་ཚོགས་ནང་ལ་དེའི་ཐོག་ལ་གླེང་སློང་ཅིག་ཡོང་གི་རེད་དགོངས་ཀྱི་འདུག་བས། ད་འདི་མ་འོངས་པ་ང་རང་ཚོ་ད་ད་རིང་ད་གོམ་པ་དང་པོ་འདྲ་བོ་ཆགས་འདུག་རུ།
ད་འདི་མ་འོངས་པ་ང་ཚོས་ད་དེ་ནས་བྷི་ཡེ་ན་གི་ད་ལྟ་ལུང་པའི Austria གི་གྲོས་ཚོགས་ནང་ལོགས་ལ་བྱས་འདིའི་རྗེས་ལ་ག་ལེ་ག་ལེ་ཡོ་རོབ་གི་གྲོས་ཚོགས་ནང་ལོགས་ལ་ང་རང་ཚོ་ད་འདིའི་སྒང་ལ་ཤུགས་རྒྱག་ཡ་ཡིན་ནམ་འདི་ཞུ་ཡ་ཡིན་ད་འདི་ཁོ་རང་ཚོ་ག་འདི་སླེབས་འདི་ད་ལྟ་གྲོས་ཆོད་འདི་གྲོས་ཆོད་འདི་སླེབ་རྒྱུ་ཡོད་མེད་འདི་ང་ཚོ་ལ་ཐུག་མ་ལ་ད་འདི་ང་ཚོ་ཤུགས་རྒྱག་ནས་ནི་ང་ཚོ་ཡ་ཁེ་ཐུག་ན་ནི་བརྒྱ་ཆ་བརྒྱ་ཐམ་པ་སླེབས་ཀྱི་རེད་དོ་ད་ལྟ་སླེབས་པ་ནང་བཞིན་མ་འོངས་པ་སླེབས་ཀྱི་རེད་བསམ་གི་འདུག། འདི་ངའི་གྲོགས་ཐ་མ་ཆགས་འདུག་ད་ཧང་ད་གྲོས་འཆར་ཅིག་ད་བོད་ནང་ལ་ཡོད་པའི་གཏན་འཇགས་སློབ་གྲྭ་ཁག་གི་གནད་དོན་ཐོག་ལ་ད་ཧང་བོ་ད་དང་བླངས་བོད་དོན་ཞུ་གཏུག་པའི་ཚོགས་མི་ཡིན་པའི་ཆ་ནས་ཧང་ཁྱེད་རྣམ་པས་མ་འོངས་པའི་ལས་འཆར་ག་རེ་འདྲ་གནང་རྩིས་ཡོད་ནམ། ད་མ་འོངས་པའི་ལས་བྱ་ད་དམ་པའམ། ད་དེ་དེས་ང་རང་ཚོ་གི་དམིགས་ཡུལ་དེ་ད་ཆེན་པོ་ཅིག་འདུག་རུ། ནོ། ད་ཡིན་པ་ཡིན་ན་ལས་ད་རིང་ངས་ཞུས་བྱས་ན་གལ་མི་འདུག་ཁྱེད་ཀྱིས་ང་ཚོའི་གི་དེའི་དོན་དག་ང་ཚོ་ང་རང་ཚོ་གི་ད་དྲ་སྒྲིག་གཞི་དེ་ག་འདྲའི་འདྲ་བོ་ཅིག་ཟིན་ཡོད་ན་དོན་དག་མ་གྲུབ་བར་དུ་སུ་གཅིག་ལ་ལབ་ཡ་མེད་པ་བྱས་དོན་དག་གྲུབ་ཚར་བ་དང་གཞི་ནས་ང་ཚོ་དམངས་ལ་གསལ་བཤད་བྱེད་ཡ་ག་ཅིག་དེ་འདྲ་ཡིན་རུང་ད་དམ་པ་མ་འོངས་པ་ང་ཚོའི་གེ། Aims and ob ད་ང་ཚོའི་གི་དམིགས་ཡུལ་དེ་ག་རེ་ཡིན་ལབ་ན་ད་ད།

ཨ། ཆེན་པོ་གཅིག་འདུག་ར་བསམ་ནས་རེ་བ་ཅིག་ཡོད་ཨ་ནི། མ་འོངས་པར་འདིའི་སྒང་ལ་ཤུགས་རྒྱག་གི་ཨ། ད་རེ་ཨ། འབད་བརྩོན་འདྲ་བོ་ད་ད་གྲ་སྒྲིག་འདྲ་བོ་ཅིག་ད་ད་ནས་ཨ་ཨ་སྔ་སང་སང་འདྲ་བོ་ཅིག་བྱས་དུས།
ལགས་སེ་ཟླ་བ་ལགས་དེ་རིང་དུས་ཚོད་རྐྱེན་པས་ད་ག་ཙམ་བཞག་གི་ཡིན། ཁྱེད་རང་གིས་དེ་རིང་ཡོ་རོབ Australia ནང་ལོ་ངོ་བཅུ་དྲུག་ཙམ་གྱི་རྗེས་བོད་དོན་ཐད་གྲོས་ཆོད་བཞག་པའི་སྐོར་དང་དེ་ག་ནང་བཞིན Australia ནང་གི་དང་བླངས་བོད་དོན་ཞུ་གཏུག་པ་ཞིག་ཡིན་པའི་ཆ་ནས་མ་འོངས་པའི་ལས་འཆར་ག་རེ་གཉེར་གྱི་ཡོད་མེད་སྐོར་ལ་བཀའ་མོལ་གནང་བ་དེར་ཐུགས་རྗེ་ཆེ་ཞུ་ཡིན།
ལགས་སེ་ཡས་ནོ་ཨ་ནི་ང་རང་ཚོ་ད་ནི་གཅིག་གཅིག་གི་ན་མཚམས་སུ། ཨ་ད་ལོའི་ང་རང་ཚོ་དོན་དོན་འགྲུབ་པའི་དེ་ནུས་པ་མཉམ་སྤུངས་རང་རེད་ང་རང་ཚོ་དེ་ཕྱག་རོགས་ལྟེ་བ་ཞུ་མཁན་ད་ད་ང་རང་བྱས་རོགས་ཨ་འདིའི་མཉམ་དུ་ང་རང་ཚོ་ཐུབ་བསྟན་སྡེ་དགེ་དབྱངས་སྐྱིད་དཔལ་སྐྱིད་ཨ་ནི་པད་མ་ལགས་དཔལ་ཚང་ཁོ་རང་ཚོ་ཆ་ཚང་ང་རང་ཚོ་ནུས་པ་མཉམ་སྤུངས་སྤུངས་རྗེས་ཨ་ནི་གྲུབ་འབྲས་དེ་དོན་འཁྱོལ་ཡིན་ནམ་ཞུ་ཡ་ཡིན།
ལགས་སེ་ལགས་སེ་ལགས་སེ་ལགས་སེ། ཐེངས་འདིའི་ཡོ་རོབ་ཨོ་སི་ཀྲེ་ཡཱའི་གྲོང་ཁྱེར་ཝེ་ནི་ཡཱ་གྲོང་སྡེ་ལྷན་ཚོགས་ཀྱིས་བོད་དོན་སྐོར་གྱི་གྲོས་ཆོད་ཅིག་བཞག་པ་དེའི་ནང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང་ལྷག་པར་དུ་གཏན་འཇགས་སློབ་གྲྭ་ཁག་གི་ཐད་ལ་སེམས་འཚབ་ཆེན་པོ་ཡོད་པའི་སྐོར་བརྗོད་འདུག་ལ་འགྲོ་བ་མིའི་ཐོབ་ཐང་སྒྲིག་འཛུགས་ཁག་གི་སྙན་ཐོ་ལྟར་ན་བོད་ཕྲུག་ལོ་དྲུག་ནས་བཅོ་བརྒྱད་བར་བཞི་ཆ་གསུམ་ལ་གནོད་སྐྱོན་ཕོག་གི་ཡོད་པས་དེ་ནི་ཕྲུ་གུ་ས་ཡ་གཅིག་ཙམ་དང་འབྲེལ་བ་ཆགས་ཀྱི་ཡོད་པ་དང་བོད་ནང་རྒྱ་ནག་གཞུང་གིས་བཙུགས་པའི་གཏན་འཇགས་སློབ་གྲྭ་དེའི་དམིགས་ཡུལ་གཙོ་བོ་ནི་བོད་ཕྲུག་ཚོར་ཆབ་སྲིད་ཐོག་ཤུགས་རྐྱེན་སྤྲོད་རྒྱུ་དེ་ཡིན་པ་དང་བུ་ཕྲུག་ཚོས་རང་གི་ཕ་མ་ཚོར་བོད་སྐད་ཐོག་འབྲེལ་གཏུག་བྱེད་ཐུབ་ཀྱི་མེད་པའི་གནས་སྟངས་བཟོ་གི་ཡོད་ཅིང། ཡང་གྲོས་ཆོད་དེའི་ནང་རྒྱ་ནག་གཞུང་གིས་གཏན་འཇགས་སློབ་གྲྭའི་འཐབ་ཇུས་དེ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་བྱིས་པའི་ཐོབ་ཐང་གི་གྲོས་མཐུན་ཡིག་ཆའི་ནང་གི་དོན་ཚན་ཁག་དང་འགལ་ཡོད་པ་གསལ་འདོན་གནང་ཞིང། གྲོས་མཐུན་ཡིག་ཆ་དེ་ཉིད་རྒྱ་ནག་གིས་ཁས་ལེན་མོས་མཐུན་བྱས་ཡོད་པས། ཆ་རྐྱེན་དེའི་འོག་ཡོ་རོབ་ཨོ་སི་ཀྲེ་ལིའི་གཞུང་གིས་རྒྱ་ནག་དང་མཛའ་མཐུན་འཐབ་ཇུས་ཀྱི་མཐུན་གྲོགས་ཞེས་པ་དེར་བསྐྱར་དུ་བསམ་གཞིག་བྱ་དགོས་པའི་སྐུལ་མ་ཡང་གནང་ཡོད་པ་རེད། ཡོ་རོབ་ཨོ་སི་ཀྲེ་ལི་ཡའི་བོད་དོན་དྭང་བླངས་ཞུ་གཏུག་ཚོགས་པས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡོ་རོབ་ཏུ་ཕེབས་སྐབས་དྭང་བླངས་བོད་དོན་ཞུ་གཏུག་ཚོགས་པས་ད་ཐེངས་ཀྱི་གྲོས་ཆོད་སྐོར་ལ་སྙན་སེང་ཞུས་པ་དང་མ་འོངས་པར་དབུས་གྲོས་ཚོགས་ནང་བོད་དོན་སྐོར་གྱི་གྲོས་གཞི་འཁྱེར་ཐུབ་རྒྱུའི་འཆར་གཞི་ཡོད་ཅེས་སྙན་སེང་ཞུས་འདུག་ད་ལྟ་གོང་དུ་བཀའ་མོལ་ཞུ་ཡུལ་དེ་ཡོ་རོབ་ཨོ་སི་ཀྲེ་ལི་ཡའི་གཞོན་སྐྱེས་བོད་དོན་དྭང་བླངས་ཞུ་གཏུག་པ་ལྷ་རྩེ་བ་ཟླ་འོད་ལགས་རེད། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ། ང་མཁའ་འགྲོ་གཡང་འཛོམས་ཡིན། ང་རང་ཚོ་ལེ་ཚན་རྗེས་མའི་ནང་བསྐྱར་དུ་མཇལ་ཡོང།
མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་ཨ་མི་རི་ཀའི་གྲོས་ཚོགས་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ལ་ཆོག་མཆན་བཀའ་འཁྲོལ་གནང་བར་བོད་མིའི་སྒྲིག་འཛུགས་ནས་དགའ་བསུ་ཞུས་པའི་སྐོར་སོགས། དབུས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་སུ། བློ་བྷེ་ལགས་ཀྱིས་བཀའ་འདྲི་ཞུས་པའི་གནས་ཚུལ་དེ་སྙན་སྒྲོན་ཞུ་རྒྱུ་ཡིན། རྡ་རམ་ས་ལ་ནས་བོད་དང་རྒྱལ་སྤྱིའི་གནས་བབ་གསན་མཁན་རྣམ་པ་ཚང་མ་ལ་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཏུ་དེ་རིང་གི་ངེད་ཀྱི་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་འདི་གི་ནང། རྡ་རམ་ས་ལ་གི་བོད་མིའི་སྒྲིག་འཛུགས་ཀྱི་ནས་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཆེད་དུ་གདན་འདྲེན་ཞུས་ནས་ད་ཨ་ནི། ཁེ་སང་སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་ཉི་ཤུ་དགུ་གི་ཉི་མ། ཨ་མེ་རི་ཁའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚན་པ་གི་ནང་ནས་ཨ་ནི་གཅིག་དམངས་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པ་གཉིས་ཆ་གི་ཐོག་ནས་ད་བོད་ཀྱི་དཀའ་རྙོག་སེལ་ཐབས་ལ་སྐུལ་འདེད་གཏོང་དགོས་པ་གི་དེ་འབྲེལ་གྱི་ནས་གྲོས་འཆར་གཅིག་བཏོན་ཡོད་རེད་དེ་འདྲ་ཡིན་དུས་དེའི་སྐོར་ཨ་ནི་གླེང་མོལ་བྱེད་ཀྱི་ཡིན་ཨ་ནེ་ཐོག་མར་ལེགས་བཤད་ལགས་ཡར་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཏུ་ད་ཁ་སང་གི་ནས་གྲོས་འཆར་དེ་གཙོ་ཆེ་ཤོས་ག་རེ་ག་རེ་ཆགས་ཡོད་རེད་ལགས། ད་ལྟ་རྩ་བའི་གྲོས་འཆར་དེ་ད་ལྟ་ཨ་རིའི་གྲོས་ཚོགས་འཐུས་མི་ཁག་ཅིག་གིས་ད་གྲོས་ཆོད་འདི

ཅིག་རོགས་སྐྱོར་གནང་ཡས་དེ་མུ་མཐུད་ནས་གནང་ཡས་ཡིན་པ་དང། ཨ་ནི་དེ་མ་ཟད་ད་ལྟ་རྩ་བའི་གལ་ཆེ་ཤོས་དེ་ད་རྒྱ་ནག་གཞུང་ནས་ད་ལྟ་ལོ་རྒྱུས་འཁྱོག་བཤད་མང་པོ་ཞིག་བྱས་བསྡད་ཡོད་རེད་བོད་ནང་ལོགས་ལ་ཡར་རྒྱས་གཏང་གི་ཡོད་ལབ་ཡ་དང་བོད་ཀྱི་ད་ད་བདག་དབང་དེ་རྒྱ་ནག་ཡིན་རྒྱ་ནག་དེ་བོད་ད་ལོ་སྟོང་སྟོང་ཕྲག་མང་པོ་ཀྱི་དེ་ཡིན་ཞེས་བྱས་མང་པོ་ལ་དེ་ཚོ་དེ་ཚོ་ལོ་རྒྱུས་འཁྱོག་བཤད་དེ་ཚོ་ལ་གདོང་ལེན་བྱས་ཀྱི་ཐོག་ནས་དེ་གསུང་གི་ཡོད་རེད་དེ་ཚང་མ་ལ་དེ་རིང་གི་གྲོས་ཆོད་དེ་ལ་རྒྱབ་སྐྱོར་གནང།

བྱུང་བ་དེ་ཁ་སང་རྣམ་པ་ཚོ་གི་ཐོས་མ་ཐག་ཏུ་ཡང་བོད་མིའི་སྒྲིག་འཛུགས་ཀྱི་ཐོག་ནས་ཡང་ད་དེ་ལ་ཡང་ད་དགའ་བསུ་ཞུ་ཡ་དང་རྟེན་འབྲེལ་གྱི་གནས་ཚུལ་ཅིག་ཆགས་ཀྱི་རེད་བ། ལགས་འོང་ད་ག་རང་རེད། དེ་སྔ་ང་ཚོའི་གི་ད་ད་ད་གྲོས་འཆར་འདི་ག་འདྲ་ག་འདྲ་འགྲོ་གི་ཡོད་མེད་དོན་ཚོ་གང་ང་ཚོས་ལྟ་བསྡད་ཀྱི་ཡོད་རེད་ལྟ་བསྡད་དུས་ཙམ་པ་ལ་ཁ་སང་གྲོས་འཆར་འདོན་ཡ་གི་དུས་ཚོད་ཆགས་ཡོད་དུས་ཙམ་པ་ལ་ཨ་ནི་འདི་དང་འབྲེལ་བའི་གི་གསར་འགོད་བསྒྲགས་གཏམ་ཅིག་ད་ད་སེ་རགས་བཅས་མ་བཏང་ཡོད་རེད་འདིའི་ནང་ལ་རྩ་བའི

བྱ་འདི་ཡོད་རེད་ཞུ་ཨེ། ལགས་སོ་བསྟན་འཛིན་ལེགས་བཤད་ལགས་ཨ་ནི་སྤྱིར་བཏང་གི་ད་ཅིག་ཨ་མི་རི་ཁ་གི་གྲོས་ཚོགས་གི་ནང་ནས་ངོ་མ་ཡང་གྲོས་འཆར་འདོན་པ་དང་དེ་ག་ནང་བཞིན་གྱི་ཡང་གཅིག་ཁྲིམས་ཡིག་གི་ཆགས་ཡ་དང་བོད་པ་གི་སྐོར་རེད་དེ་འདྲའི་གནས་སྟངས་མང་པོ་ཅིག་བྱུང་ཡོད་རེད་བ་དེ་འདྲའི་ཡིན་དུས་དེ་ཅིག་ངོ་མ་དཔེར་ཆ་བཞག་ན་ཡང་གཅིག་དེ་འདྲའི་གི་གྲོས་འཆར་དེ་འདྲའི་འདོན་བྱས་སེ་ནས་ཁྲིམས་ཡིག་ཆགས་ཅིག་ན་ཡང་གཅིག་བོད་དོན་གི་སྒང་ཕན་ཐོགས་ཆེན་པོ་བྱུང་ཡ་དེ་འདྲའི་ག་རེ་བྱུང་ཡོད་རེད་ལགས། ཨ་རིའི་ངོས་ནས་ད་ལྟ་ལུང་པའི་ནང་ད་དེ་འདྲ་རྒྱལ་ཁབ་རྒྱལ་སྤྱིའི་གི་འདིའི་ནང་ལ་ལུང་པ་བོད་དོན་སྒང་ལ་ད་ཆབ་སྲིད་ཀྱི་ཐོག་ནས་སྲིད་ཇུས་འཛིན་མཁན་འདི་ཨ་རི་མ་ཞིག་ཡོད་མ་རེད། དུས་དང་གཏན་ལ་བབ་པ་འདི་ཨ་རི་རང་རེད། ཨ་རིའི་ངོས་ནས་གྲོས་ཚོགས་ཀྱི་ཐོག་ནས་ཨ་ནི་བོད་དོན་ཐོག་ལ་ཁྲིམས་འཆར་བཞག་བྱས་བྱས། ཨ་ནི་ད་ལྟ་ཡིན་ནའི་ཨ་རིའི་གྲོས་ཚོགས་ཙམ་མ་ཡིན་པར་ཨ་རིའི་གཞུང་ངོས་ནས་ཡིན་པ་ཡིན་ནའི་ཀན་བོད་དོན་སྒང་ལ་ཨ་ནི་བསམ་བློ་བཏང་ཡག་དང་བོད་དོན་གང་རྒྱབ་སྐྱོར་བྱས་ཡག་དང། བོད་དོན་གང་རྒྱབ་སྐྱོར་བྱས་ཏེ་ཆབ་སྲིད་ཙམ་མ་ཡིན་པའི་ཀྱི་ཐོག་ནས་དཔལ་འབྱོར་གྱི་ཐོག་ནས་རྒྱབ་སྐྱོར་བྱས་དང། ལས་འཆར་གྱི་ཐོག་ནས་རྒྱབ་སྐྱོར་བྱས་ཡག་དང་གང་ཅིའི་ཐོག་ནས་རྒྱབ་སྐྱོར་བྱས་ཆ་ཚང་བྱས། ད་ཨ་རིའི་གཞུང་དང་གྲོས་ཚོགས་དང་ཚང་མའི་གི་རྒྱབ་སྐྱོར་དང་ཁྲིམས་འཆར་བཏོན་པའི་ནུས་པ་ལ་བརྟེན་ནས་བྱུང་ཡོད་རེད། ད་དེ་རིང་གི་ཁྲིམས་འཆར་དེ་སྔར་དང་མ་འདྲ་བའི་ཁྲིམས་འཆར་དེ་ག་རེ་ལབ་ན། དེ་སྔ་ཁོང་སྲིད་སྐྱོང་མཆོག་ཨ་རིར་ཕེབས་དུས་ཙམ་པ་ལ་དེའི་སྐོར་ལ་བཀའ་མོལ་མང་པོ་གསུངས་ཡོད་རེད། ད་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་དེ་གཉིས་སྨན་དབུ་མའི་ལམ་ཆགས་ཏེ་ཡོད་རེད། ཨ་ནི་བོད་རྒྱའི་དཀའ་རྙོག་དེ་ད་དུས་ད་ལྟ་བར་དུ་སེལ་ཐུབ་ཀྱི་ཡོད་མ་རེད། སེལ་ཐུབ་མེད་དུས་ཙམ་པ་ལ། གནད་དོན་གཅིག་གར་ཐུག་ཡོད་རེད་བོད་ཀྱི་རྒྱལ་རབས་ལོ་རྒྱུས་སྒང་ལ་ཐུག་བསྡད་ཀྱི་ཡོད་རེད། དེ་བྱས་ཙམ་པ་ལ། ཁོང་སྲིད་སྐྱོང་མཆོག་གིས་དེ་སྔ་གསུངས་ཡོད་རེད། གང་ཟེར་ན་བོད་ཀྱི་རྒྱལ་རབས་ལོ་རྒྱུས་དེ་བོད་རང་བཙན་ཡིན་པ་སྒྲུབ་དགོས་པ་དང། རེད་བ། ཨ་ནི་དེ་སྒྲུབ་པའི་ཉེར་ལེན་ལྟ་བྱེད་ཅེས་ཨ་ནི་དབུ་མའི་ལམ་གྱི་སྲིད་བྱུས་དེ་ལ་གདེང་འཇོག་ལས་ཀྱི་ནུས་པ་ཞིག་སྤུངས་ཀྱི་ཡོད་དུས་ཙམ་པ་ད་རིང་འདི་གི་གྲོས་འཆར་འདི་གི་རྒྱབ་ལྗོངས་འདི་ད་ག་རང་རེད། གང་ཟེར་ན་ཨ་རིའི་གཞུང་ངོས་ནས་བོད་དེ་རྒྱ་ནག་གི་ཆ་ཤས་མ་ཡིན་པའི་གི་གནས་སྟངས་ཐོག་ནས་ད་ལྟ་འདིའི་གྲོས་ཆོད་ནང་ལ་ཆགས་ཏེ་ཡོད་རེད་རྒྱལ་རབས་ལོ་རྒྱུས་ཐོག་ནས་རྒྱ་ནག་གི་འཁྱོག་བཤད་བྱེད་པ་དེ་ཏག་ཏག་མ་ཡིན་པ། ལོ་རྒྱུས་ཀྱི་ཨ་ནི་དེ་དྲང་བདེན་མ་ཡིན་པའི་གི་གནས་སྟངས་ཚོ་འདི་ནང་འཁོད་ཡོད་དུས་ཙམ་པ་འདིའི་ཐོག་ནས་ད་འགྱུར་བ་ཆེན་པོ་ཞིག་འགྲོ་སྡོད་ཀྱི་ཡོད་རེད། བསྟན་འཛིན་ལེགས་བཤད་ལགས་ཨ་ནི་ད་ཅིག་གི་དཔེར་ཆ་བཞག་ན་ངོ་མ་ཡང་ཕར་འགྲོ་ཚུར་ཡོང་དང་དེ་འདྲའི་གི་ཡང། ཁྲིམས་འཆར་དང་ཁྲིམས་ཡིག་དང་དེ་འདྲའི་བྱུང་ཡོད་པ་དེ་འདྲའི་ཡིན་དུས་ཅིག་དེ་སོགས་ཀྱི་ངོ་མ་གི་འདས་པའི་ཉམས་མྱོང་ལ་བལྟས་པ་ཡིན་ན་ད་ཨ་རི་ཨ་མི་རི་ཁ་དེ་དཔེ་དེ་འཛམ་བུའི་གླིང་གི་རྒྱལ་ཁབ་སྟོབས་ཆེ་ཤོས་དེ་ཆགས་གི་ཡོད་རེད་བ་དེ་འདྲའི་ཡིན་དུས་དེའི་ཐོག་ནས་བོད་དོན་གི་ཐོག་འདི་འདྲའི་གི། གྲོས་འཆར་འདོན་པ་དང་གྲོས་ཆོད་བཞག་པ་དང་དེ་འདྲའི་གི་གནས་སྟངས་བྱུང་བ་ལ་བརྟེན་བྱས་ནས། ང་རང་ཚོ་གི་ཅིག་བོད་པ་གི་ཡང་གནས་སྟངས་ཅིག་ཡོད་རེད་བ་དང་བོད་མི་ཚོ་གི་གནས་སྟངས་ལ་ཡང་ཅིག་འགྱུར་བ་དང་བོད་དོན་འཐབ་རྩོད་དང་དེ་འབྲེལ་ལ་ཅིག་ནུས་པ་ག་འདྲ་ཅིག་ཐོན་ཡོད་རེད་ངོ་མ་གི་ཉམས་མྱོང་གི་སྒང་ནས་འགྲེལ་བཤད་ཅིག་གསུང་བ་ཡིན་ན། ད་ལྟ་ད་བོད་ཀྱི་གནད་དོན་འདི་བོད་ཙམ་གྱི་གནད་དོན་མ་ཡིན་པ་ཅིག་ད་རྒྱལ་སྤྱིའི་གནད་དོན་ཅིག་ཆགས་བསྡད་ཡོད་དུས་ཙམ་པ་ལ་ཨ་རི་སྟོབས་ཆེན་རྒྱལ་ཁབ་ཀྱིས་བོད་ཀྱི་གནད་དོན་འདི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང་རོ། ཨ་ནི་བོད་ཀྱི་ཆོས་དང་རིག་གཞུང་སྐད་དང་གོམས་གཤིས་དེ་བོད་ཙམ་མ་ཡིན་པར་རྒྱལ་སྤྱི་ལ་ཕན་རླབས་ཡོད་པའི་གི་གནས་སྟངས་དང་གང་ཅིའི་ཐོག་ནས་དེ་ཚོ་གང་ལ་འགྲུབ་འགྲིག་གི་ཡོད་དུས་ཙམ་པ་ལ་ད་རིང་འདི་ཨ་རིའི་གཞུང་དང་ཨ་རིའི་གྲོས་ཚོགས་ངོས་ནས་ད་དུས་ད་ལྟ་བར་དུ་རོ། ཚོགས་པ་གཅིག་ཙམ་མ་རེད་ཚོགས་པ་གཉིས་ཐུན་མོང་གི་ཐོག་ནས་བོད་གང་རྒྱབ་སྐྱོར་ད་ལྟ་ད་དུས་ད་ལྟ་བར་དུ་རག་བསྡད་པ་དེ་དེ་གཟི་བརྗིད་ཆགས་བསྡད་ཡོད་རེད་ཐུན་མོང་མ་ཡིན་པ་ཆགས་བསྡད་ཡོད་རེད་ཨ་རིའི་གྲོས་ཚོགས་ནང་ལ་ཡིན་པ་ནས་ཀྱི་ཁ་སང་ད་ལྟ།

བོད་ཀྱི་ད་ལྟ་ཆོས་དང་རིག་གཞུང་སྐད་དང་གོམས་གཤིས་འདི་དུས་རྩ་ཆེན་པོ་ཡིན་པ། འདི་རྒྱ་ནག་གི་རྒྱ་ནག་གི་བཤད་པ་ཞིག་གསུང་གི་འདི་ཏག་ཏག་མ་ཡིན་པ། འདི་ཡོད་དུས་ཙམ་པ་ལ་འདི་འདྲའི་གི་གནས་སྟངས་ཐོག་ནས་འགྲོ་དུས་ཙམ་པ་ལ་ང་རང་ཚོ་གི་བོད་རྒྱའི་གི་དཀའ་རྙོག་སེལ་ཐབས་ལ་འདི་གི་གདེང་འཇོག་ཆེན་པོ་ཞིག་རག་གི་ཡོད་པ་དང་ཨ་རི་དང་ཨ་རི་གི་མཐུན་ཕྱོགས་རྒྱལ་ཁབ་ལ་ཡིན་པ་ནས་ཀྱི་འདི་གི་ནུས་པ་འདི་གི། པ་སྐྱེད་སྲིང་བྱེད་པའི་ཐོག་ནས་རེད་བ་མཐུན་ཕྱོགས་རྒྱལ་ཁབ་ཀྱི་རྒྱབ་སྐྱོར་དེ་རྣམ་པ་ཤུགས་ཆེན་པོ་རག་ཐུབ་པའི་གི་ནུས་པ་དེ་ནི་འདོན་ཐུབ་ཀྱི་ཡོད་རེད་ལགས། བསྟན་འཛིན་ལེགས་བཤད་ལགས་ཨ་ནེ་ད་ཅིག་ང་རང་ཚོ་གི་ད་ལྟ་གི་ཁ་སང་རང་ཨ་ནེ་ད་ཅིག་ཨ་མི་རི་ཁ་གི་གྲོས་ཚོགས་ཀྱི་ནང་ལ་བཏོན་འཇུག་གི་ད་ཅིག་གྲོས་འཆར་འདི་གི་ཐོག་ལ་ཡང་བབས་པ་ཡིན་ན་ད་ཅིག་གྲོས་འཆར་འདི་གི་ནང་གཙོ་ཆེ་ཤོས་དེ་གནད་འགག་ཆེ་ཤོས་དེ་ཅིག་བོད་དོན་དང་འབྲེལ་བ་ག་རེ་ག་རེ་འཁོད་ཡོད་རེད་ལགས། ད་གནད་འགག་ཆེ་ཤོས་དེ་བོད་ཀྱི་རྒྱལ་རབས་ལོ་རྒྱུས་དང་འབྲེལ་བའི་ཐོག་ནས་ཆགས་བསྡད་ཀྱི་ཡོད་རེད། བོད་དེ་རྒྱ་ནག་གི་ལོ་རྒྱུས་དང་འཁྱོག་བཤད་ཟེར་བ་དེ་བདེན་པ་མ་ཡིན་པ། རྒྱལ་རབས་ལོ་རྒྱུས་དང་བདེན་པ་མ་ཡིན་པ་ཅིག་བཀོད་བསྡད་ཡོད་དུས་ཙམ་པ་འདི་གི་ཐོག་ནས་ད་ནམ་མ་འོངས་པ་ཡིན་ན་གི་བོད་རྒྱའི་དཀའ་རྙོག་སེལ་ཐབས་བྱེད་དུས་རེད་བ་ཨ་ནི་ཆ་རྐྱེན་མེད་པའི་ཐོག་ནས་ཨ་ནི་སྐྱབས་མགོན་རིན་པོ་ཆེའི་སྐུ་ཚབ་ཡིན་ནའི་རེད་བོད་མི་སྒྲིག་འཛུགས་གི་འགོ་ཁྲིད་མཉམ་དུ་བཀའ་མོལ་གནང་ཡ་དེ་འདི་སྒང་ལ་དེ་སྔ་ཡང་གསུངས་ཡོད་རེད་དེ། ད་ལྟ་ཡང་གནད་འགག་དེའི་སྒང་ལ་ཤུགས་ཆེན་པོ་ཞིག་གསུངས་ཡོད་རེད་དེ། ཡོད་དུས་ཙམ་པ་དེའི་ཐོག་ནས་གནད་འགག་ཆེན་པོ་ཞིག་ཆགས་བསྡད་ཡོད་རེད་བསམ་གྱི་ཡིན། བསྟན་འཛིན་ལེགས་བཤད་ལགས་ཨ་ནེ་འདི་ནང་ཡང་ཅིག་ད་ལྟ་གི་བོད་ནང་སྤྱིར་བཏང་གི་ཛ་དྲག་ཀྱི་གནས་སྟངས་མང་པོ་ཅིག་ཆགས་གི་ཡོད་རེད་བ་ད་ཅིག་ཕྲུ་གུ་དེ་ཚོ་མང་པོ་ཅིག་བཅའ་སྡོད་སློབ་གྲྭར་བཅུག་ཡ་དང་དེ་ག་ནང་བཞིན་གི་ཁོར་ཡུག་ལ་གཏོར་བཤིག་ཚབས་ཆེན་བཏང་ཡ་བོད་ཀྱི་སྐད་ཡིག་དེ་ཚོ་ཉུང་རུ་བཏང་ཡ་དང་ཡང་སྲིད་ཀྱི་གནད་དོན་སྐོར་ད་དེ་འདྲའི་མང་པོ་ཅིག་ཛ་དྲག་གནས་སྟངས་མང་པོ་ཅིག་བོད་ནང་བྱུང་གི་ཡོད་རེད་བ་དེ་འདྲ་སོང་དུས་ཡང་དེང་སང་གི་བོད་ནང་གི་ཛ་དྲག་གནས་སྟངས་དང་འབྲེལ་བ་གི་ཐོག་ལ་འདི་ནང་ག་རེ་འཁོད་ཡོད་རེད་ལགས། འདི་ད་ལྟ་འདི་ནང་ལྟ་གྲོས་འཆར་འདིའི་ནང་ལ་ཞུ་བ་དེ་བོད་ཀྱི་ཆོས་དང་རིག་གཞུང་དང་སྐད་དང་གོམས་གཤིས་དེ་ཚོ་ད་ད་ལྟ་རྒྱ་ནག་གཞུང་གིས་རྡོག་རོལ་བཏང་ཡ་དང་རྩ་མེད་བཟོ་ཡ་དེ་ཚོ་ཏག་ཏག་མ་ཡིན་པ་རེད་བ་དེ་དེ་རྒྱ་ནག་གི་ད་ཅིག་གཅིག་ཡིན་པའི་གི་རྣམ་པ་མ་ཡིན་པ་འདི་མ་འདྲ་ཅིག་གཅིག distinct ལེགས་རོ་ཨ་དབྱིན་ཇིའི་ཐོག་ནས་ཞུ་ཡོང་ན་དེ་ཡིན་པ་དེ་ཚོ་གསལ་པོ་ཞིག་སྟོན་དེ་ཡོད་རེད་བོད་ལ་ན་གཅིག་ཁག་ཁག་ཡིན་པ་ཞིག་བོད་མི་རིགས་ལ་ན་ཁོ་རང་གི་ཆོས་དང་རིག་གཞུང་དེ་རྒྱ་ནག་དང་གཅིག་པ་མ་ཡིན་པ་རོ་མ་འདྲ་ཡིན་པ་ཞིག་དེ་ན་འཁོད་དེ་གི་ཡོད་རེད་དེ་ཡོད་ཙམ་པ་ལ་རྒྱལ་རབས་ཙམ་མ་ཡིན་པ་ཆོས་དང་རིག་གཞུང་དེ་ཚོ་ནི་རྒྱ་ནག་དང་མ་འདྲ་བ་ཅིག་བྱས་དེ་ཡོད་རེད། རོ་ཨ་འདི་ཡིན་པ་ནི་འདིའི་སྒང་ལ་ལྟ་སྟངས་མ་འདྲ་བ་ཞིག་ཐོག་ནས་ལྟ་དགོས་ཡ་གི་གནས་སྟངས་འཛུགས་ཀྱི་འདི་ན་ཞུས་དེ་ཡོད་རེད། བསྟན་འཛིན་ལེགས་བཤད་ལགས་ད་ཅིག་ཨ་ནི། རྣམ་པ་ཚོ་གི་ཡང་དགོངས་པ་བཞེས་སྟངས་བྱས་ན་མ་འོངས་པ་ན་འདི་ཅིག་ཨ་རིའི་གྲོས་ཚོགས་གི་ནང་ནས་ཅིག་ཁྲིམས་ཡིག་རང་གི་ངོ་བོ་ཆགས་ཐུབ་ཀི་རེད་བས་ཨ་ནི་གལ་སྲིད་ཡང་ཅིག་རྦད་དུ་ཁྲིམས་ཡིག་རང་གི་ངོ་བོ་ལ་ཨ་ནི་གྲོས་ཚོགས་གི་ཐོག་ནས་གཏན་འབེབས་བྱུང་བ་ཡིན་ན། དེ་གི་མ་འོངས་པ་གི་ཡང་བོད་གི་ངོ་བོ་དང་རིག་གཞུང་དང། སྐད་ཡིག་འདི་མང་པོ་ཅིག་སྲུང་སྐྱོབ་བྱེད་ཐུབ་ཡ་དང་འགྲོ་བ་མིའི་ཐོབ་ཐང་འདི་མང་པོ་ཅིག་ཡང་ཕན་ཐོགས་འབྱུང་ཐུབ་ཀྱི་ཡོད་པ་རེད་པས་ག་འདྲ་ཅིག་ནུས་པ་ཐོན་ཐུབ་ཀྱི་ཡོད་ན། ད་ཁྲིམས་འཆར་ག་འདྲ་ཅིག་བཏོན་པ་ཡིན་ན་གི་དེ་དེ་རྒྱལ་ཁ་ཆགས་འདུག་གི་རེད། དམིགས་བསལ་གྱི་སྟོབས་ཆེན་རྒྱལ་ཁབ་ཀྱི་ནང་ལ་བོད་ཀྱི་དོན་ལ་ད་གང་ཟེར་ན་ཨ་རི་འདྲ་བོ་གཞུང་ཞིག་ཡིན་པ་ན་གི་བོད་ཙམ་མ་རེད་གནད་དོན་མང་པོ་ཞེ་པོ་ཅིག་སྒང་ལ་དོ་སྣང་བྱེད་ཀྱི་ཡོད་རེད་དེའི་སྒང་ལ་ཐུགས་ཁུར་བཞེས་དགོས་པའི་གནས་སྟངས་ཆགས་ཀྱི་ཡོད་རེད་ད་རིང་ཁྲིམས་འཆར་དེ་ཡིན་པ་ནི་བོད་སྒང་ལ་ད་ལྟ་ཁྲིམས་འཆར་བཞག་ཡོད་དུས་ཙམ་པ་ལ་དེའི་སྒང་ལ་དོ་སྣང་གནང་བ་དང་དུས་ཚོད་བཏང་བ་དང་འགན་འཁྱེར་བ་དེ་ཚོ་ཨ་ནི་རླབས་ཆེན་རེད་རྩ་ཆེན་པོ་རེད་དུས་མཚུངས་པ་ལ་ཁྲིམས་འཆར་དེ་སྔ་བཏོན་ཡོད་རེད་དེ་སྔ་བཏོན་པ་བཏོན་པའི་གྲུབ་འབྲས་བཟང་པོ་ཐོན་གྱི་ཡོད་རེད་ད་རིང་དེ་ཁྲིམས་འཆར་གསར་པ་འདི་ལའང་བཏོན་ཡོད་དེ་གས་མ་འོངས་པ་ལ་ནས་གས་གྲུབ་འབྲས་བཟང་པོ་ཐོན་གྱི་རེ་བ་ཆེན་པོ་ཡོད་རེད་ཨ་ནི་འདི་ད་རིང་ད་ད་ལྟ་ཕྱི་འབྲེལ་གྱི་ལས་དོན་ཚན་པའི་ནང་ལ་ད་ལྟ་སྤྱི་མོས་ཀྱི་ཐོག་ནས་རྒྱབ་སྐྱོར་རག་བསྡད་ཡོད་རེད་མ་འོངས་པ་ལ་ནས་གས་གྲོས་ཚོགས་ནང་ལ་འདི་སླེབས་དུས་ཙམ་པ་ལ་ནས་གས་ང་ཚོའི་རེ་བ་འདི་གྲོས་ཚོགས་ནས་ད་དུས་ད་ལྟ་བར་དུ་ལོ་ཨ་ནི་སྤྱི་མཐུན་ཚོགས་པ་དང་ཨ་ནི་དང་ད་ལྟ་དེ་རེད་བ་ཁོང་ཚོ་མང་མང་གཙོ་ཚོགས་པ་ལ་རེད་བ་གཉིས་ཆའི་གི་ཐོག་ནས་ཨ་ནི་རྒྱབ་སྐྱོར་ད་ལྟ་བར་དུ་ཅིག་རག་དེ་ཡོད་དུས་ཙམ་པ་ལ་དེའི་ཐོག་ནས་གི་མ་འོངས་པ་ལ་རག་ཡ་གི་རེ་བ་ཆེན་པོ་ཞུ་ཡ་རེད། རྒྱབ་རྒྱབ་སྐྱོར་ཞིག་རག་པ་ཡིན་ན་འདི་གི་ཐོག་ནས་ཨ་ནི་བོད་རྒྱའི་དཀའ་རྙོག་སེལ་ལ་ཕན་ཐོགས་ཡ་གི་ནུས་པ་བཏོན་ཡ་དང་གང་ཅིའི་ཐོག་ནས་རྒྱ་ནག་གི་རྫུན་བཤད་པ་དེ་ལ་གདོང་ལེན་བྱེད་ཡ་གི་འདི་གི་ལམ་ཀ་ཞིག་ཆགས་དེ་ཡོད་རེད་ལང། བོད་རྒྱའི་ཞི་མོལ་བྱས་དེ་བོད་རྒྱའི་དཀའ་རྙོག་དེ་ད་དུས་ད་ལྟ་བར་དུ། གནས་དེ་ཡོད་རེད། འདི་དེ་ད་ལྟ་གི་ཐག་ཆོད་ཡོད་མ་རེད Unresolved ལབ་དེ་རེད་བ། དེ་ད་ལྟའི་དཀའ་རྙོག་ད་ལྟའི་འཕྲད་དེ་ཡོད་རེད། དཀའ་རྙོག་འཕྲད་དེ་ལ་དཀའ་རྙོག་དེ་ལ་ཞི་བའི་ཐོག་ནས་མ་དཀའ་རྙོག་དེ་སེལ་དགོས་བྱེད་ཀྱི་རེད་ཞི་བའི་ཐབས་ལམ་དེ་གྲོས་མོལ་བྱེད་དགོས་རེད། གྲོས་མོལ་བྱས་དེ་ལ་ཨ་ནི་རྒྱ་ནག་གཞུང་དང། ཨ་ནི་སྐྱབས་མགོན་གྱི་སྐུ་ཚབ་དང། ཨ་ནི་བོད་མི་སྒྲིག་འཛུགས། རེད་བ། མང་གཙོའི་གི་ད་གི་འགོ་ཁྲིད།

རྒྱ་ནག་གིས་མ། རྒྱལ་སྤྱིའི་སྡིངས་ཆ་སྒང་ལ་བོད་སྐོར་གནས་ཚུལ་བཤད། རྒྱལ་རབས་ཀྱི་ལོ་རྒྱུས་ཀྱི་འཁྱོག་བཤད་བྱས་དང་དེ་ཚོ་ལ་གདོང་ལེན་བྱས་ཏེ་གྲོས་ཚོགས་ཙམ་མ་རེད། ཨ་རི་གི་ཕྱི་སྲིད་ལས་ཁུངས་ངོས་ནས་ནི་དེ་ཚོའི་སྒང་ལ་ཨ་ནི་ལས་འགན་འཁྱེར་དགོས་རེད་ཅེས་བྱས་དེ་ཚོ་ད་ལྟ་གྲོས་ཆོད་ནང་ལ་བསྟན་ཡོད་དུས་ཙམ་པ་ལ་འདིའི་ཐོག་ནས་ནུས་པ་ཆེན་པོ་ཞིག་ཡོད་རེད་ལགས། ལགས་སོ་བསྟན་འཛིན་ལེགས་བཤད་ལགས་ཨ་ནི་ད་ཅིག་གི། འདི་གི་སྤྱི་བཏང་འདི་གི་གྲོས་འཆར་དེ་ཡིན་པ་ཅིག་ད་སྤྱི་བཏང་གི་དིང་སང་རྒྱ་ནག་ནང་ལ་ཡང་དཀའ་ངལ་མང་པོ་ཅིག་འཕྲད་ཀྱི་ཡོད་རེད་དཔལ་འབྱོར་གྱི་ཉམས་ཆག་དང་སྤྱི་ཚོགས་ཀྱི་རྙོག་ཟིང་དང་དེ་འདྲའི་སྲིད་དོན་གྱི་རྙོག་ཟིང་མང་པོ་ཅིག་དཀའ་ངལ་མང་པོ་ཅིག་རྒྱ་ནག་ལ་ཡོང་གི་ཡོད་རེད་བ་དེ་འདྲ་ཡིན་དུས་ཡང་ཅིག་ཕྱི་ལོགས་ནས་ད་ཨ་མི་རི་ཁའི་གཙོ་བོར་བྱས་ནས་འདི་འདྲའི་གི་གྲོས་ཆོད་དེ་འདྲའི་བཞག་ཐུབ་པ་ཡིན་ན་ཨ་མི་རི་ཁའི་གཙོ་བོ་བྱས་ནས་ཡང་ཅིག་ནུབ་ཕྱོགས་རྒྱལ་ཁབ་མང་པོ་ཅིག་གི་རོགས་རམ་ལ་བརྟེན་བྱས་ནས་ཡང་ཅིག་རྒྱ་ནག་གི་གནོན་ཤུགས་སྤྲད་ན།

རྒྱ་ནག་ངོས་ནས་བཤད་པ་དེ་ལ་ང་ཚོའི་ངོས་ནས་གདོང་ལེན་བྱས་ཏེ་ང་རང་ཚོ་རང་གཅིག་པུ་གི་གདོང་ལེན་བྱེད་འདོད་ཀྱི་ཏག་ཏག་དེ་གི་ཡོད་མ་རེད་དེ་ཡོད་ཙམ་པ་ལ་རྒྱལ་སྤྱིའི་གི་རྒྱབ་སྐྱོར་ལས་དེ་དེ་དུས་དེ་སྔ་ཡིན་ནའི་རེད་ང་ཚོས་འཚོལ་ཐབས་བྱེད་ཀྱི་ཡོད་རེད་ད་ལྟ་ཡིན་ནའི་གི་རྒྱལ་སྤྱིའི་རྒྱབ་སྐྱོར་དེ་འཚོལ་དགོས་ཡ་གི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད་དེ་ཡོད་ཙམ་པ་ལ་བོད་གི་གནས་སྟངས་དེ་ཆགས་ཤག་ནས་གི་དེང་ད་ང་ཚོས་གི་ཞུ་འདོད་དེ་བོད་གི་གནས་སྟངས་དེ་བོད་ཙམ་མ་ཡིན་པ་རྒྱལ་སྤྱིའི་གནས་སྟངས་ལ་ཐུག་བསྡད་ཡོད་ཙམ་པ་ལ་དེ་རྒྱལ་སྤྱིའི་གི་དེ་ནང་ལ་མཉམ་ཞུགས་བྱེད་དགོས་ད་རྒྱབ་སྐྱོར་བྱེད་དགོས་དེ་དེའི་རང་བཞིན་ལྷན་སྐྱེས་ཀྱི་གྲུབ་དེ་དགོས་པ་རེད། དེ་ཡོད་ཙམ་པ་བྱེད་དགོས་ཀྱི་དུས་ཚོད་ཅིག་ཆགས་བསྡད་ཡོད་རེད་ལོང། ལགས་སོ་ཨ་ནི་ད་ཅིག་སྤྱིར་བཏང་གི་ད་ཨ་མི་རི་ཁ་ལབ་དུས་ད་ཅིག་འཛམ་བུ་གླིང་གི་སྟོབས་ཆེན་གི་རྒྱལ་ཁབ་ཆེ་ཤོས་དེ་ཆགས་བསྡད་ཡོད་དུས་སྤྱིར་བཏང་གི་ཅིག་འཛམ་གླིང་གི་སྲིད་དོན་གི་གནས་ཚུལ་སྤྱི་དང་བྱེ་བྲག་དཔེ་མང་པོ་ཅིག་གི་ཁོ་ཚོ་གི་ད་ཅིག་ད་ལྟ་དགོས་ཀྱི་ཡོད་ཀྱི་རེད་དེ་འདྲ་ཡིན་དུས་ཅིག་དེའི་ནང་ནས་ཡང་ཅིག་བོད་དོན་དང་འབྲེལ་བ་གི་འདི་འདྲའི་གྱི་ཅིག་གྲོས་འཆར་སྔ་ཕྱི་བྱུང་ཐུབ་ཡ་དང། སྐབས་རེ་གྲོས་ཚོགས་གྲོས་ཆོད་དེ་འདྲའི་ཡང་བཞག་ཐུབ་པ་དང། གྲོས་འཆར་འདི་འདྲའི་ཤུགས་ཆེན་པོ་བཏོན་ཐུབ་པ་དེ་འདྲའི་གི། དེ་ཅིག་རྒྱབ་ལྗོངས་གི་ཡང་ཅིག་རྒྱབ་ལོགས་ནས་ག་རེ་ཟེར་དགོས་རེད་སྐུལ་སྐུལ་འདེད་བྱེད་ཡ་གི་ཅིག་ནུས་པ་ལབ་ན་མི་འདྲ་དང་ཅིག་འབད་བརྩོན་བྱེད་ཡ་གི་བརྒྱུད་རིམ་འདྲ་བོ་དེ་ག་འདྲ་ཅིག་ཆགས་ཀྱི་ཡོད་ན། ཨ་རི་འདྲ་བོ་ཞིག་མཚོན་པ་ཡིན་ན། བོད་ཀྱི་འཐབ་རྩོད་རང་དབང་འཐབ་རྩོད་དང་འབྲེལ་བའི་ཐོག་ནས་འབྲེལ་བ་ཅིག་ཆགས་བསྡད་ཀྱི་ཡོད་རེད་དུས་དེ་སྔ་ཡིན་ནའི་འབྲེལ་བ་ཆགས་བསྡད་ཀྱི་ཡོད་རེད། ཨ་ནི་ཨ་རིའི་ནང་ལ་ད་ལྟ་ད་ད་ལྟ་འདི་ཞུ་གི་རེད་བ་ད་ལྟ་ཆབ་སྲིད་ཀྱི་ཚོགས་པ་གཉིས་ཐུན་མོང་གི་ཐོག་ནས་རྒྱབ་སྐྱོར་ཙམ་མ་ཡིན་པར་རེད་བ་ཨ་ནི་ད་ལྟ་གྲོས་ཚོགས་ནང་ལོགས་ནས་གྲོས་ཚོགས་གོང་འོག་གཉིས། གཉིས་ཆའི་ནང་ལོགས་ནས་བོད་དོན་གྱི་རྒྱབ་སྐྱོར་ཚད་མཐོ་ཤོས་ཤིག་ཆགས་བསྡད་ཡོད་རེད་དེ། འདི་ད་ལྟ་ཉེ་ཆར་གྱི་སྒྲུབ་བཞག་པ་ཞིག་རྩ་བ་ཉིད་ནས་མ་རེད། དེ་སྔ་ནས་བྱེད་ཀྱི་རེད། དེ་ཡོད་ཙང་འདིའི་ཐོག་ནས་ད་དེ་འདྲ་ཆ་བཞག་པ་ཡིན་ན་བོད་པ་སྔོན་མ་ཡིན་པ་ནི་ཨ་རིའི་ནང་ལ་བོད་པ་ཉུང་ཤས་རེད། ད་ལྟ་བོད་པ་མང་རུ་ཕྱིན་བསྡད་ཡོད་རེད། དེ་ཡོད་ཙམ་པ་ལ་སོ་སོའི་གི་ས་གནས་ས་ཐོག་གི་གྲོས་ཚོགས་འཐུས་མི་མཉམ་དུ་ཕར་ཚུར་འབྲེལ་བ་བྱས། རེད་བ། ཨ་ནི་གྲོས་ཚོགས་སྤྱི་ཡོངས་ཀྱི་ཐོག་ནས་བོད་དོན་གྱི་ཐོག་ལ་གོ་རྟོགས་སྤེལ་རེས། རེད་བ། ཞུ་གཏུག་བྱེད་ཡས་ཀྱི་ལས་རིམ་དེ་དེ་སྔ་ལས་ལྷག་ཅིག་ང་ཚོ་ལ་བྱེད་ཡས་ཀྱི་ནུས་པ་ཡོད་རེད། དེ་ཡོད་ཙམ་པ་འདིའི་ཐོག་ནས་ག་ཚོད་ཀྱི་གོ་རྟོགས་བོད་ཀྱི་གནད་དོན་དེ་དངོས་འབྲེལ་གྱི་ཐོག་ནས་གོ་རྟོགས་སྤེལ་ཐུབ་ཡས་ཀྱི་ནུས་པ་ཞིག་ཐོན་ཐུབ་ན་དེ་གི་ཨ་རིའི་གི་ད་ལྟ་གྲོས་ཆོད་བཞག་པ་ཙམ་མ་ཡིན་པ་མ་འོངས་པ་ལ་ཡིན་ནའི་གི་གྲོས་ཆོད་རབ་དང་རིམ་པ་མང་པོ་ཞིག་སླེབས་ཡས་ཀྱི་ལམ་ཁ་ཞིག་ཆགས་བསྡད་ཀྱི་ཡོད་རེད། རེ་བ་ཞིག་ཡོད་རེད་དེ་ཡོད་ཙམ་པ་འདིའི་ཐོག་ནས་ག་ཚོད་ཨ་རིའི་གཞུང་ཡིན་པ་ནི་གྲོས་ཆོད་བཞག་པ་ཡིན་ནི་དེ་ལ་དཔའ་བོའི་ཀྱི་རྒྱལ་ཁབ་གཞན་དག་ཚོ་ཡིན་པ་ཡིན་ནི་དེ་ལ་དཔེ་བླངས་བྱས་བྱས་ཡང་གྲོས་ཆོད་བཞག་ཡས་ཀྱི་བརྒྱུད་རིམ་འདི་ལམ་ཁ་གསར་པ་བྱས་ཐུབ་ཡ་ག་རེ་འདུག་རེད་བ་ཨ་རིའི་གི་བཞག་པ་ནང་བཞིན་གྱི་ཁོང་ཚོའི་ཀྱི་ཨ་རིའི་བརྒྱུད་རིམ་འདི་ག་འདྲ་ག་འདྲ་འདུག། ལོ་བ་ཁོ་ཚོའི་ངོས་ནས་ཐབས་ཤེས་ག་རེ་བྱས་དོ། ང་ཚོས་ཀྱི་བོད་མི་སྒྲིག་འཛུགས་ངོས་ནས་ཡིན་པ་ནས་རེད་བོད་པའི་ངོས་ནས་ཡིན་པ་ནས་ཀྱི་འདིའི་རྒྱབ་སྐྱོར་དེ་བཙལ་ཐབས་དེ་ཀྱི་དཔེ་བླངས་བྱས་རྗེས་གཞན་དག་ལས་ང་ཚོས་ཀྱི་འབོད་སྐུལ་ཞུ་དགོས་ཀྱི་རིམ་པ་ག་རེ་ཆགས་ཀྱི་དོ། དེའི་ཐོག་ནས་མང་པོ་ཞེ་པོ་ཅིག་གནང་ཡོད་རེད་དེ་ཙང་བ་ལ་ད་རིང་འདི་གྲོས་ཆོད་བཞག་པ་འདིའི་ཐོག་ནས་ཡིན་ཙམ་མ་ཡིན་པ་མ་འོངས་པ་ལ་ཡིན་ནས་ཀྱི་ལོ་བ་བོད་ཀྱི་གནད་དོན་དེ་ག་རེའི་དོན་ནས་རྒྱབ་སྐྱོར་དགོས་ཡ་དེ་རང་བཞིན་ལྷན་སྐྱེས་ཀྱི་དགོས་ཡོད་རེད་ད་བོད་པ་ལ། དེ་ཡིན་ཙང་བ་ལ་ཞུ་གཏུག་གི་ལས་རིམ་དེ་ང་ཚོས་ཀྱི་ཤུགས་ཆེ་རུ་བཏང་ཡག་གི་བོད་མི་སྒྲིག་འཛུགས་ངོས་ནས་དགོངས་པ་བཞེས་ཀྱི་ཡོད་རེད། དང་བླངས་བོད་དོན་ཞུ་གཏུག་ལས་དེ་རྒྱུ་མཚན་དེ་ལ་བརྟེན་ནས་རེད་བ། ཚོགས་པ་ཅིག་བསླངས་ཡའི་དོན་དག་མ་རེད། དང་བླངས་བོད་དོན་ཞུ་གཏུག་དེ་སོ་སོའི་གི་ས་གནས་ལ་གྲོས་ཚོགས་འཐུས་མི་དང་སོ་སོའི་འགོ་ཁྲིད་དང་དེ་ཚོའི་ནང་བོད་པའི་གི་བོད་པའི་གི་གནས་སྟངས་དེ་ཚོ་ར་འཕྲོད་པའི་ཐོག་ནས་རྒྱབ་སྐྱོར་ཚད་མཐོ་བོ་ཅིག་རག་ཡག་གི་གི་ཐབས་ཤེས་ཤིག་རེད། དེ་ཡིན་ཙང་བ་ད་ལྟའི་འདིའི་གི་ཆ་བཞག་པ་ནས་གི་དེ་འདྲའི་གི་རྒྱབ་སྐྱོར་རག་ཡག་དང་དེ་ཚོ་ཡིན་ན་རླབས་ཆེན་རེད།

དོན་ཚན་དང་པོ་ནང་མི་དམངས་མངོན་འདོད་དེ་འཛུགས་སྐྲུན་གྱི་ལས་གཞི་ཁོ་ན་ཆགས་བསྡད་ཀྱི་ཡོད་རེད། ཡིན་ནས་ཀྱི་བོད་མི་རིགས་ཀྱི་མངོན་འདོད་དེ་ཨ་ནི་འཛུགས་སྐྲུན་གྱི་ལས་གཞི་ཁོ་ན་མ་རེད། བོད་མི་རིགས་ཀྱི་མངོན་འདོད་དེ་ཆོས་དང་རིག་གཞུང་སྐད་དང་གོམས་གཤིས། རེད་བ། སོགས་ཉར་ཚགས་བྱས། རེད་བ། དེ་ཚོ་ཆགས་བསྡད་ཀྱི་ཡོད་ཙང་བ་དེ་ཚོ་ཕར་རྒྱ་ནག་གཞུང་ལ་བརྡ་ལན་གསལ་པོ་ཞིག་སྤྲོད་འདོད་བས། དངོས་ཡོད་ཀྱི་གནས་སྟངས་དེ་ར་འཕྲོད་ཐུབ་རྗེས་རྒྱ་ནག་གཞུང་གིས་འདིའི་སྐོར་ལ་འགན་ག་ཚོད་ལེན་ཐུབ་དོ། དེ་ཚོ་ལྟ་ཡ་ཞིག་རེད་ལ། ལགས་སོ། ཨ་ནི་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་བསྐྱར་དུ་ཡང་དྲི་བ་གཞན་དག་གཅིག་ཞུ་ཡ་གཅིག་ལ་ད་གཅིག་བྱས་ནས། དེང་སང་ང་ཚོའི་བོད་པ་དེ་ཚོ་སྔར་དང་མི་འདྲ་བ་གི་ད་གཅིག་འཛམ་བུ་གླིང་ཤར་ནུབ་མང་པོ་གཅིག་གི་ལུང་པ་གི་ནང་བཀྲམ་བསྡད་ཡོད་རེད་མི་ཡི་མང་རུ་མང་རུ་མང་རུ་འགྲོ་གི་ཡོད་རེད་བ་དེ་འདྲ་ཡིན་དུས་ཡང་གཅིག་ཞུ་གཏུག་ཙམ་མ་ཡིན་པ་གཅིག་གྲོས་ཚོགས་དང་དེ་འདྲའི་གི་ནང་ཞུ་གཏུག་ཙམ་མ་ཡིན་པ་གཅིག་གཞུང་རེ་རེ་གི་ནང་ནས་ཚུར་སྤེལ་ཏུ་བོད་ལ་རོགས་པ་བྱེད་ཐུབ་ཡ་དང་དོ་སྣང་ཡོང་ཐུབ་ཡ་དང་དེ་འདྲ་ལ་ཡང་གཅིག་ཁོ་རང་ཚོ་གི་བོད་པའི་མི་སྒེར་བ་དེ་ཚོ་གི་ངོས་ནས་བྱེད་ཐུབ་ཡ་ག་རེ་ག་རེ་ཡོད་བསམ་གི་འདུག་ཕ་གི་གི་མི་སེར་ཆགས་ཏེ་འདུག་མི་མང་པོ་ཡོད་རེད་བ། ད་ཐབས་ཤེས་མང་པོ་ཡོད་རེད་བསམ་གི་དཔེར་ན་ཕྱི་ནང་ཞུ་གཏུག་ལས་རིམ་དེ་ཡིན་པ་ཡིན་ན་དེ་སྔ་ཡིན་པ་ཡིན་ན་ཞུ་གཏུག་ལས་རིམ་ལས་དོན་ཚང་མ་ཞུ་གཏུག་བྱེད་ཡས་གཅིག་ང་རང་ཚོ་བོད་པ་རང་དགོས་ཡོད་བ་གཅིག་རེད་བ། བོད་དོན་རྒྱབ་སྐྱོར་ཚོགས་པ་གཅིག་དགོས་ཡོད་བ་བཟོ་གཅིག།

བོད་བོད་པ་བོད་མི་རིགས་ཡིན་པ་གཅིག་སོ་སོའི་གི་ཕ་གི་གི་ལུང་པའི་གི་ཨ་རིག་ཡིན་པ་ཡིན་ན་ཨ་རིག་གི་འགོ་ཁྲིད་ཆགས་ཡ་གི་ནུས་པ་དེ་ང་ཚོ་ལ་ཡོད་རེད་བས། རེད་བ། ཡུ་རོབ་ཡིན་ན་ཡུ་རོབ་གི་འགོ་ཁྲིད་ནང་ཆགས་ཡ་གི་ང་ཚོ་ནུས་པ་ཡོད་རེད་བས། ཨོ་སི་ཀྲི་ལ་ཡིན་པ་ཡིན་ན་ཨོ་སི་ཀྲི་ལ་ནང་ང་ཚོའི་འགོ་ཁྲིད་ཆགས་ཡ་གི་ནུས་པ་ཡོད་རེད་བས། དེ་མི་རེ་ངོ་རེ་གི་བསམ་བློ་གཏང་དགོས་ཡ་གནས་སྟངས་ཆགས་ཀྱི་ཡོད་རེད། གལ་སྲིད་ཨ་རིག་ནང་ལ་ཡིན་པ་ཡིན་ན་ཨ་རིག་གི་འགོ་ཁྲིད་དེ་བོད་པ་གཅིག་ཆགས་པ་ན། རང་བཞིན་ལྷན་སྐྱེས་གི་བོད་པ་ལ་རྒྱབ་སྐྱོར་བྱེད་ཡ་དེ་ཡོང་བསྡད་པ་གཅིག་རེད་བ། བ། འདི་ཡིན་ཙང་བ་འདི་གི་ཐོག་ནས་ད་ལྟ་ཞུ་གཏུག་ལས་དོན་ཙམ་པར་ཡིན་གཅིག་མིན་གཅིག་སོ་སོ། ས་མཚམས་གཅིག་ལ་བཞག་བྱས་རྗེས་ས་ཆ་གཅིག་ལ་བཞག་བྱས་རྗེས་ཞུ་གཏུག་བྱེད་ས་དེ་གཞན་དག་ཅིག་ཡིན་པ་གྱི་ཁྱབ་པ་ཡོད་མ་རེད། འདི་ཡིན་ཙང་བ་འདིའི་ཐོག་ནས་ཆབ་སྲིད་ཀྱི་བསམ་བློའི་གྱི་རྒྱབ་ལྗོངས་དེ་ཤུགས་ཆེར་གཏང་དགོས་པའི་གནས་སྟངས་ཀྱི་མི་ངོ་རེ་ངོ་རེ་ནས་དོ་སྣང་བྱེད་དགོས་པའི་གནས་སྟངས་ཆགས་ཀྱི་ཡོད་རེད་བོད་ནང་ལོགས་ཆ་ལ་གནས་སྟངས་ག་རེ་ཆགས་ཀྱི་འདུག་བོད་ལ་འགྱུར་ལྡོག་ག་རེ་ཡོང་གི་འདུག་རྒྱ་ནག་ལ་འགྱུར་བ་ག་རེ་ཡོང་གི་འདུག་དེ་འདྲའི་གི་ཉི་མ་ཉི་མ་བྱས་རྗེས་སུ་ལྟ་རྗེས། རང་བོད་ཀྱི་གནས་སྟངས་དེ་ཅིག་ཤེས་པའི་ཐོག་ནས་སོ་སོའི་ངོས་ནས་ལས་དོན་བྱེད་པ་ཡིན་ན་ནུས་པ་ཆེ་བ། འཚོ་བ་ཙམ་མ་ཡིན་པ། ནམ་རྒྱུན་ཡིན་ན་འཚོ་བ་ཅིག་ཤེས་དུས་དེ་ཙམ་པ་ལ་ཨ་འཚོ་བ་དེ་ཡག་ཡག་ཡག་བྱེད་དུས་ཙམ་པ་ལ་དགའ་བསྡད་ཀྱི་རེད་བ། དེ་ཙམ་པ་འཚོ་བ་ཙམ་མ་ཡིན་པ་དངོས་གནས་ཁོ་རང་བོད་ནང་གི་གནས་སྟངས་དེ་ཚོ་ར་འཕྲོད་པའི་སྐད་ཆ་དངོས་གནས་ཁོ་བཤད་ཡོད་པ་ན་འདི་གོ་སྐབས་ག་བ་ག་ས་ཡོད་རེད། དེ་ཡོད་ཙམ་པ་ལ་བོད་པ་དང་ད་ལྟ་ལུང་པ་མང་པོ་ཞིག་ཅིག་ནང་ཁྱབ་བསྡད་ཡོད་རེད། རེད་བ་བི་ག་ལ་སོ་སོའི་འཚོ་བ་འཚོ་བ་གི་གནས་སྟངས་ཐོག་ནས་དེའི་དུས་མཚམས་པ་འདིའི་སྟོན་སོ་སོའི་གི་ས་གནས་ས་ཐོག་ལ་བོད་དོན་གྱི་ལས་དོན་བྱས་ཏེ་ཐབས་ཤེས་མང་པོ་ཞིག་ཅིག་ད་འདིའི་ཐབས་ཤེས་བྱེད་ག་ལ་དང་པོ་དེ་ལ་སོ་སོ་བོད་པ་ཡིན་པ་ར་འཕྲོད། དེ་ནས་བོད་ཀྱི་གནས་སྟངས་དང་རྒྱལ་སྤྱིའི་གནས་སྟངས་རྒྱ་ནག་གི་གནས་སྟངས་དང་སོ་སོ་སོ་ཤེས་དགོས་བ་གི་གནས་སྟངས་ཆགས་ཀྱི་ཡོད་རེད་མ་ཤེས་པར་དུ་ཞུ་དུ་བྱས་ཡོད་མ་རེད་རེད་བ་འདི་ཡོད་ཙམ་པ་དང་པོ་དེ་ལ་འདི་ཚོའི་སྒང་ལ་སྦྱོང་བརྡར་རེད་བ་ངེས་པ་རྙེད་པ་དང་འདི་ཚོའི་སྒང་ལ་དོ་སྣང་གནང་དགོས་ཏེ་ལྷག་པར་དུ་གལ་ཆེན། རེ་བ་ཤིན་ཏུ་གལ་ཆེན་པོ་ཆགས་ཏེ། རེ་བ་བཟང་བའི་ཕྱོགས་སྐད་ཆ་བཤད། འཐབ་རྩོད་ཀྱི་བརྒྱུད་རིམ་དང་སྐད་ཆ་བཤད་དེ་ཉུང་ང། རེ་བ་སྤྱི་ཚོགས་ནང་ལ་འཁྲུག་ཆ་དེ་བས་དང་གཅིག་ཡོད་རེ་བ་དེ་གི་དེ་ཚོ་མང་ང། དེ་ཚོ་རྒྱལ་སྤྱིའི་གི་གནས་སྟངས་དང་འབྲེལ་བ་ཆགས་བསྡད་ཡོད་རེད། རེ་བ་ང་ཚོ་བོད་པ་ཁེར་རྐྱང་མ་རེད། ཡིན་ན་ཡང་ང་རང་ཚོའི་གི་དངོས་ཡོད་གནས་སྟངས་དང་བོད་གི་གནད་དོན་དེ་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་དངོས་གནས་ཚད་མཐོ་བོ་ཅིག་རྒྱབ་སྐྱོར་རག་ཐུབ་པ་དེ་དང་པོ་སོ་སོའི་ངོས་ནས་འགན་འཁྱེར་དགོས་རེད། ལ་གཅིག་དགའ་སྣང་སྐྱེ་དགོས་སུ་ཕར་ཕྱོགས་ཀྱིས་རྒྱབ་སྐྱོར་བྱེད་ཀྱི་འདུག་ལ་གཅིག་དགའ་སྣང་དང་སྤྲོ་བ་སྐྱེས་དེ་ཙམ་མ་ཡིན་པར་སོ་སོའི་ངོས་ནས་དང་པོ་འགན་ཤུགས་ཆེ་ཆེ་འཁྱེར་ཐུབ་པ་དེ་ང་རང་ཚོ་གི་དམ་བཅའ་ལེན་དགོས་རེད་བོད་པ་ཚོས་སུ་ཡིན་དེ་བྱེད་ཐུབ་ན་རྒྱབ་སྐྱོར་རང་བཞིན་གྱིས་ཡོང་བསྡད་ཀྱི་རེད། ལགས་སོ་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ང་མཉམ་དུ་དེ་རིང་གླེང་མོལ་བྱས་པ་ལ་ཐུགས་རྗེ་ཆེ་ཞུ་གི་ཡོད་ལགས། ཐུགས་རྗེ་ཆེ་ལོས་ལགས། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང།